ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་ཉི་ཤུ་གཉིས་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་གསུམ་པའི་ཚེས་གཉིས་རེས་གཟའ་སྤེན་པའི་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཟླ་བ་གསུམ་པའི་ཚེས་བཅུ་བདུན་ཉིན་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱལ་ས་ལྷ་ས་ནས་ཞལ་འཕྲད་གནང་དགོས་བྱུང་པའི་རྗེས། རྒྱལ་ས་ལྷ་སའི་གནས་སྟངས་དང། དེ་བཞིན་རྒྱ་གར་ནང་ཞབས་སོར་བདེ་བར་འཁོད་ཐུབ་པ་སོགས་ཀྱི་ལོ་རྒྱུས་ཀྱི་གནས་ཚུལ་ལ་ཕྱིར་དྲན་ཞུ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང། གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ག་གཏམ་གླེང་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདི་ནང་ལོགས་ལ་མུ་མཐུད་བྱས་བོད་ཀྱི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་ནས། ང་ཚོའི་ད་རིང་གི་ལེ་ཚན་འདི་ནང་ལོགས་ལ་ཡིན་པ་ཡིན་ན་ད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཟླ་བ་གསུམ་པའི་ཚེས་བཅུ་བདུན་གྱི་ཉིན་མོ་དེ། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ནི་བོད་ཀྱི་རྒྱལ་ས་ལྷ་ས་ནས་ཞལ་བྲལ་བའི་རྗེས་ལ། ལྷ་སའི་གནས་སྟངས།

སྐོར་ནས་ནི་ངོ་སྤྲོད་ཞུ་གི་ཡིན་ད་ད་ལྟ་ཡང་ང་ཚོས་ནི་ལེ་ཚན་ནང་ལོགས་ལ་ངག་རྒྱུན་གཞིར་བཟུང་བྱས་རྗེས་བཞུགས་སྒར་ཁུལ་དུ་ཡོད་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་བགྲེས་པ་འབུམ་རམས་པ་གཙང་ཕྲུག་སྟོབས་ལགས་གདན་འདྲེན་ཞུས་ཡོད། སྟོབས་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་གི་ཡིན།
ཨོ་བཀྲ་ཤིས་བདེ་ལེགས་སྒྲོལ་དཀར་ལགས། ཏག་ཏག་ད་ང་ཚོས་ཡང་ལེ་ཚན་གོང་མའི་ནང་ལོགས་ལ་ཆ་བཞག་པ་ཡིན་ན། ད་ལྔ་བཅུ་ང་དགུའི་ཟླ་བ་གསུམ་པའི་ཚེས་བཅུ་བདུན་གྱི་ཉིན་མོ་དེ་རྒྱལ་བ་རིན་པོ་ཆེ་ད་ལྷ་ས་ནས་ཞལ་བྲལ་གནང་དགོས་བྱུང་ན་ཡང་རྗེས་ལ་ལྷ་སའི་ནང་ལོགས་ལ་ད་དྲག་གནོན་བྱས་པའི་སྐོར་དང་དེ་བཞིན་ལྷོ་ཁ་ལྷུན་རྩེ་རྫོང་ལ་དམིགས་བསལ་གྱིས་ཁྱབ་བསྒྲགས་གནང་བ་རེད་ཨ་ནི་འདི་དང་འབྲེལ་ཡོད་ཀྱི་ཐོག་ནས་ངོ་སྤྲོད་ཞུ་ཡག་ཅིག་བྱུང་བྱས་ཙང་དེ་ཡིན་དུས་དཀའ་གནད་ད་ལྟ་གོང་ལ་ཞུས་ནང་བཞིན་གྱི་རྒྱལ་བ་རིན་པོ་ཆེ་ལྷ་ས་ནས་ཞལ་བྲལ་རྗེས་ད་རིམ་པས་བོད་ནང་ལོགས་ཛ་དྲག་གནས་སྟངས་དང་དེ་འདྲས་ཀྱི་ཐོག་ནས་ཡིན་པ་ཡིན་ན་རྒྱ་གར་ལ་ཨ་ནི།

རྒྱ་གར་གྱི་ཨ་སམ་རི་ཕེལ་ལབ་མཁན་ཅིག་ཡོད་རེད་ད་ཨ་སམ་གྱི་དམག་མི་དེ་ཚོ་བོད་དང་རྒྱ་གར་གྱི་ས་མཚམས་ཀྱི་ནི་མིང་གི་ཕྱོགས་ལ་ཡར་ཡོང་བྱས་ད་གང་བྱུ་མདོར་བསྡུས་ནས་བཤད་ན་སྔོན་མའི་ག་རེ་ཟེར་ན McMahon line ལབ་མཁན་ས་ཐིག་ལབ་མཁན་ཅིག་ཡོད་རེད་ད་ནི་ས་ཐིག་དེ་དེ་པ་ཁེ་གོས་དེ་པ་དུ་ང་ཚོའི་ས་ཆ་ཡིན་ཟེར་གང་བྱེད་ད་མ་ནི་ཡའི་རྒྱ་མི་བཙན་འཛུལ་བྱས་རེད་དེ་ནི་ཕ་ཨོན་དགོན་ལ་ནི་རྒྱ་གར་དེ་ཚོ་ཡང་ས་ཆ་ཕ་ག་ལ་གང་འཚམ་ཅིག་སླེབས་ཏེ་ཡོང་བསྡད་ཡོད་རེད་པ་ཧོ་དེ་འདྲས་བྱས་བྱས་ད་གནས་སྐབས་དེ་དུས་ཀྱི་ས་མཚམས་དང་དེ་བཞིན་ད་ཨ་ནི

གཅིག་ཉེན་གཡོལ་ལ་རྒྱ་གར་གྱི་ས་ཐོག་ལ་ཆིབས་བསྒྱུར་གནང་ཡ་ལ་ཆོག་མཆན་ཡོད་དམ་མེད་ཟེར་གྱི་ཐོག་ལ་ཐུགས་འཚབ་ལོ་ཆེན་པོ་ཡོད་རེད་དེ་ཡིན་ན་དེ་ཉིན་དེ་ད་ས་མཚམས་ཀྱི་ད་རྒྱལ་བ་རིན་པོ་ཆེ་ཞབས་སོར་འཁོད་དུས་སྐབས་སུ་ཨ་ནི་རྒྱ་གར་གྱི་མཐའ་མཚམས་སྲུང་མཁན་གྱི་དམག་མི་རེད་དེ་ག་ནང་བཞིན་གྱི་ཕྱི་སྲིད་བློན་ཆེན་དང་ཨ་ནི་འདི་ཚོས་གི་གཅིག་ཕྱི་སྲིད་བློན་ཆེན་རང་མ་ཕྱི་སྲིད་ཀྱི་ལས་ཁུངས་ནང་ལ་ཕྱག་ལས་གནང་མཁན་དེ་འདྲ་རེད་འོ་འདི་ཚོས་གི་བལ་དེ་ད་དགའ་དགའ་སྤྲོ་སྤྲོ་ངང་ནས་གཅིག

བཀའ་སྲིད་ནང་བོད་དེ་བཀའ་ཤག་བཙུགས་གནང་ཙང་ནི་དེས་ཀྱི་བཀའ་ཤག་དེ་གི་འདི་ནི་བོད་དང་རྒྱ་ནག་གཉིས་བར་ར་ལ་ཡང་ཡང་ཞི་མོལ་གྱི་ཐོག་ནས་གྲོས་མོལ་གནང་ཡས་ཀྱི་དགོངས་གཞི་དེ་འདྲ་ཅིག་བྱས་གལ་སྲིད་དེས་ཀྱི་གནས་ཚུལ་དེ་ཅིག་མ་བྱུང་པ་ཡིན་ན་ཨ་ནི་རྒྱ་གར་ཕྱོགས་ལ་ཅིག་ཕར་ཉེན་གཡོལ་ལ་ཕེབས་རྒྱུ་འཁེལ་ན་རྒྱ་གར་གཞུང་གི་ནི་ཐུགས་སི་ཆོག་མཆན་ཉེན་གཡོལ་ལ་ཅིག་ཞལ་བཞེས་ཡོང་བའི་གི་གསོལ་འདེབས་ཞུ་ག་ཕར་བཏང་འདུག་ཨ་མི་སྣ་དེ་འདྲ་བྱས་ཙང་དེ་བཏང་ཡས་ཀྱི་དགོས་ཚུལ་ད་གསུམ་པ་དེ་ཨ་ནི་ག་རེ་ཟེར་ན་རྒྱ་གར་ལ་ཡོད་རྒྱུ་ང་ཚོས་ཀྱི་ཀ་སྦུག་བདེ་དོན་ཚོགས་པ་ཟེར་དུས། གཅེན་མཁན་རྩིས་གསུམ་ཟེར་སྐུའི་གཅེན་པོ་རྒྱ་ལོ་དོན་གྲུབ་བཅས་རྩིས་དཔོན་ཞྭ་སྒབ་པ་བཅས་ཨ་ནི་ཚོང་དོན་ག་རེ་ཟེར་ན་གཅིག་བློ་བཟང་རྒྱལ་མཚན་ཞུ་མཁན་ཅིག་ཡོད་རེད་ཨ་ཁོང་རང་གསུམ་གཙོ་བྱས་ཨ་ནི་དེའི་སྒང་ལ་ད་རུང་ཡང་ཕྱིས་ལ་ཕར་བྱོན་གནང་རྒྱུ་སྲིད་བློན་ཀླུ་ཁང་བ་ཡོད་རེད་ཨོ། ཁོ་ཚོས་གི་ད། གཞུང་ཞབས་དེ་འདྲ་མང་པོ་ཞིག་ཡོད་རེད་དེ་ཚོས་ཀྱིས་ཅིག་རྒྱ་གར་ལ་ཤུགས་བསྐྱོན་ཡོད་རེད་རྒྱལ་སྤྱིའི་ཐོག་ལ་ཤུགས་བསྐྱོན་གནང་ཡོད་རེད་དེ་འདྲ་ཅིག་བསྐྱོན་ཡོད་དགོས་རེད་ཨ་ལྷག་པར་དུ་སྐབས་དེ་དུས་རྒྱ་གར་གྱི་གྲོས་ཚོགས་ནང་ལ་ཡོད་རྒྱུ་གི་བ་ཀུ་ལ་རིན་པོ་ཆེ་གྱི་ད་ཅིག་ག་ལ་གང་འཚམས་ཡག་ཅིག་ནུས་པ་ལ་ཅིག་བཏོན་གནང་རྗེས་ཨ་ནི་སྲིད་བློན་ནེ་རུ་གྱི་ཨ་ནི་གྲོས་ཚོགས་ལ་ཕར་བཀའ་བསྡུར་གནང་དུས་སྐབས་སུ་ད་ནས་འདུག་སི་རྒྱལ་བ་རིན་པོ་ཆེ་ཨ་ནི། རྒྱ་གར་གྱི་ཐོག་ལ་སྐྱབས་བཅོལ་ལ་ཕེབས་གནང་ཡས་གལ་འདུག་དེ་འདྲ་ཡོང་གི་འདུག་ཨ་ནི་དེ་ཞལ་བཞེས་དང་མ་གནང་ཐོག་ལ་གྲོས་ཚོགས་ནང་གྲོས་མོལ་བྱས་སྲིད་བློན་ནེ་རུ་གི་འདུག་ཟེར་མ་ཐག་གཅོད་བྱས་ཙང་མཐའ་མ་དེ་ནི་ལུས་མཚན་ཐོག་ནས་ཨ་ནི་ལྔ་བཅུ་ང་དྲུག་ལོ་ལ་ཨ་ནི་རྒྱལ་བ་རིན་པོ་ཆེ་རྒྱ་གར་ལ་ཕེབས་དུས་སྐབས་སུ་རྒྱ་གར་གྱི་ཕྱི་སྲིད་བློན་ཆེན་དུ་ད་འབྲེལ་འདྲིས་དང་ཕྱག་རོགས་ཞུས་གནང་མཁན་དེ་འདྲ་རེད་ཁོང་རང། མེ་ནོན་ལབ་མཁན་ཅིག་ཡོད་རེད་ཁོ་རང་དང་ཡ་བ་བསོད་ནམས་སྟོབས་རྒྱལ་ཡིན་པ་ཡོད་ཕར་ཕྱིན་ང་ཚོས་ཀྱི་འབྲས་ལྗོངས་ངོས་ཀྱི་མི་རེད་པ་བྱས་ཙང་སྐད་སྒྱུར་ཁོ་རང་འདུག་སི་ཕའི་གཙོ་ཆེ་བྱས་ནི་རྒྱ་གར་གྱི་མཐའ་མཚམས་སྲུང་མཁན་གྱི་དམག་དམག་མི་ད་དམག་མི་དེ་ཚོ་ཨ་སམ་གྱི་དམག་མི་དེ་རེད་བྱས་ཙང་འདི་ཚོས་ཀྱི་རིགས་མང་པོ་ཞིག་ཕེབས་ཕེབས་ཕེབས་བསུ་བྱས་ཙང་ནི་སྲིད་བློན་ནེ་རུ་ཀྱི་ཕྱག་ཡིག་ཅིག་འདུག་སི་རྒྱལ་བ་རིན་པོ་ཆེ་ལ་ཕུལ་གནང་ཡས་ཀྱི་ཕྱག་ཡིག་ཅིག་ཕུལ་གནང་ཡོད་རེད་ཨོ་དེ་ཅིག་བྱས་ཙང།

དེའི་ཐོག་ལ་ནི་རྒྱལ་བ་རིན་པོ་ཆེ་གི་ཞབས་ཕྱི་ག་རེ་ཞུ་དགོས་ན་རྒྱ་གར་གཞུང་གི་དགའ་བོའི་ངོས་ནས་ནི་ཞུ་གི་ཡིན་གསུངས་བས། འོ་དེ་གཙོ་བོ་དོན་དག་ལས་དེ་འདྲའི་གཙོ་ཆེ་ཤོས་དེ་འདྲ་ཞིག་ཁོས་བཤད་དོན་ཚན་གསུམ་ཚོད་ཅིག་བླངས་བ་ལ། ལོངས་ལོངས་སོ། དེ་ཡིན་ན་རྒྱ་གར་ཕྱོགས་ནས་ནི་དམིགས་བསལ་གྱིས་སྐབས་དེ་དུས་ཀྱི་ད་ལྟ་ང་རང་ཚོའི་བོད་ཀྱི་གནས་སྟངས་ལ་དམིགས་པའི་ད་རོགས་སྐྱོར་ཆེན་པོ་ཅིག་བྱེད་ཀྱི་ཡོད་རེད་ད་ཡིན་ན་ཡང་བོད་ནང་ལོགས་ལ་ཆ་བཞག་པ་ཡིན་ན་དམིགས་བསལ་རྒྱལ་ས་ལྷ་སའི་ནང་ལོགས་ཀྱི་གནས་སྟངས་ཀྱི་ཐོག་ནས་ཞུས་པ་ཡིན་ན་རྒྱ་དམག་གིས་ད་ནོར་བུ་གླིང་ཁའི་ཕོ་བྲང་གཙོས་པའི་ས་ཆ་མང་པོ་ཞེ་གཅིག་ལ་མེ་སྒྱོགས་ཀྱིས་ད་ཚུར་རྒོལ་བྱས་པ་དང་མི་ཤི་རྨས་ད་མང་པོ་ཞེ་གཅིག་བྱུང་ཡོད་རེད་ལགས་བྱས་ཙང་ཏག་ཏག་ཡང་འདིའི་སྐོར་ལ་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་འདུག་ཅིག་གནང་བཞག། ད་ནི་ལྷ་སའི་ནང་གི་གནས་ཚུལ་ངན་པ་བྱུང་བ་དང་རྒྱ་གར་དུ་སྡོད་པའི་བོད་མི་རྣམས་ཀྱི་སེམས་འཚབ་ཇི་ལྟར་བྱུང་བའི་ཚུལ་ཅུང་ཟད་བརྗོད་རྒྱུར་ཟེར། ཟླ་བ་གཉིས་པའི་ཚེས་དགུ་སྔ་དྲོ་ནོར་གླིང་ཕོ་བྲང་གི་ཞབས་ཞུ་བ་དང་བཀའ་ཤག་གི་ལས་བྱེད་པ་ཚོས་གོང་ས་ཆེན་པོ་དང་བཀའ་བློན་རྣམས་བཞུགས་པ་མེད་པར་བྱ་ཚང་ནས་བྱ་བརྒྱ་དུས་གཅིག་ཏུ་ཐོན་པ་ལྟ་བུའི་སྟོང་སང་ངེར་སོང་བས་སེམས་སྐྱོ་བ་ལ་ཚད་མེད་པ་ཞིག་བྱུང་ཡང། ནོར་བུ་གླིང་ཁ་དོན་རྐྱེན་དེ་ཚོ་ལྟ་ཞིག་ནས་རྒྱལ་བ་རིན་པོ་ཆེ་མེད་པ་ཞིག་ཕྱིན་དགོས་པ་རེད་རྒྱལ་བ་རིན་པོ་ཆེ་ཐད་པ་ཞིག་ཕྱིན་པའི་སྒང་ལ་ད་ཁོང་ཚོ་གང་ཟེར་བ་རེད་བྱ་ཚང་ནས་བྱ་ཐོན་པ་ནང་བཞིན་སྟོང་སང་སང་བསྡད་པ་རེད་དཔེ་ཞིག་སེམས་སྐྱོ་བ་ལ་ཞེ་དྲག་ཡོང་དགོས་པ་རེད། ཡོད་རེད་དེ། གཅིག་གཅིག་རྩ་ནས་མ་ཤེས་པ་བྱས་ནས། ད་རྒྱལ་བ་རིན་པོ་ཆེ་ཕེབས་པ་རེད་ད་ཟེར་ན་གཅིག་བྱས་ན་ཉེན་ཁ་རུབ་ཀྱི་རེད་བསམ་ནས་ཨ་ནི་སྒང་ག་རྒྱལ་བ་རིན་པོ་ཆེ་བཞུགས་ཡོད་པའི་ཁུལ་རུབ་ཞེ་དྲག་བྱས། དེ་ནང་བཞིན་གྱི་ད་སྲུང་སྐྱོབ་ལ་ཡོང་མཁན་གྱི། འདི་མང་པོ་ཅིག་ལྷ་ས་ནས་ཡོང་བའི་མི་མང་པོ་ཅིག་ཡོད་རེད་འདི་ནང་ལ་བསྡད་ཡོད་རེད་ད། ལྕགས་རི་ནང་ལ་བསྡད་ཡོད་རེད་དུས་ཚོད། ད་རྒྱལ་བ་རིན་པོ་ཆེ་བཞུགས་ཡོད་མ་རེད་ད་ང་ཚོ་ལོག་གི་ཡིན་ཟེར་རྩ་ནས་ཟེར་གྱི་ཡོད་མ་རེད་ཁོང་ཚོས་རྔམ་གྱི་མ་རེད་ད་ལས་ཀ་ནི་རྒྱ་ཆེན་པོ་འདི་འདྲ་ཆགས་ཚར་སོང། ད་རྔམ་གྱི་མ་གཏོགས་ང་ཚོར་གང་འདྲ་བྱེད་ཀྱི་རེད་ད་གསོད་པ་ལག་པ་འབྱེད་རྒྱུ་མ་གཏོགས་ཁྱད་ཡོད་མ་རེད་ད་ད་ག་རང་བསྡད་ཀྱི་ཡིན་ཟེར་ནས་ད་ཁོ་ཚོ་ལོག་གི་ཡོད་མ་རེད་ད་ཁོ་ཚོ་དཔེ་ད་ག་ཨུ་ཚུགས་བྱས་བསྡད་པ་རེད་གཞན་རྒྱལ་བ་རིན་པོ་ཆེ་བྱོན་ན་རྒྱལ་བ་རིན་པོ་ཆེའི་ཐུགས་རེ་ལ་འདི་བྱུང་བ་རེད་རྒྱལ་བ་རིན་པོ་ཆེ་བྱོན་ན་ས་ནི་ཉི་མ་གཅིག་གཉིས་ནས་ཨ་ནི་ཁོ་ཚོས་སོ་སོའི་ལུང་པ་བསྡད་ས་ག་ཡོད་ནས་དེར་ཕྱིན་བཞག་ན་ཁོ་ཚོའི་སྲོག་ལ་རྨས་སྐྱོན་དུ་ཡོང་གི་རེད་ཐུགས་རེ་གནང་བ་རེད་དེ་ཡང་ཁོ་ཚོས་ཁོ་ཚོས་ད་དམ་བཅའ་རུ་དེ་གློད་མ་བཏང་བྱས་ནོར་བུ་གླིང་ག་ལ་རང་ལ་ཨུ་ཚུགས་བྱས་བསྡད་པ་རེད། ད་འདི་ནས་ཟླ་བ་གཉིས་པའི་ཚེས་བཅུ་ཟེར་སྤྱི་ཟླ་གསུམ་པའི་ཏ་རིག་བཅུ་དགུ་ཉིན་ག་འདི་རེད། སྔ་དྲོའི་ཆུ་ཚོད་གཉིས་པའི་ཐོག་རྒྱ་དམར་ནས་ནོར་གླིང་ལ་ཁ་གཏད་དེ་མེ་སྒྱོགས་ཀྱི་གཏོར་རྒོལ་ཆེན་པོ་བཏང་བ་དང། ནམ་ཕྱེད་ཙམ་ནས་མེ་མདའ་བརྒྱབ་ནས་མེ་མདའ་དཔེ་མེ་སྒྱོགས་སྒང་ག་ཐག་རིང་པོ་ནས་བརྒྱབ་ཙང་ཕར་ཁ་གཏད་བྱས་ནས་ཁ་གཏད་ག་པར་ཡོད་མེད་ཨ་ལེ་གཉའ་མ་ཤེས་ཡ་རེད་པ་ཐག་རིང་པོ་ནས་མེ་སྒྱོགས་བརྒྱབ་ཡོང་ཙང་ཨ་ནི་གལ་ཏེ་ཤེས་པ་ཡིན་ནའི། རྒྱང་རིང་པོ་ལ་ད་མེ་མདའ་སྦག་སྦག་ཅིག་སེམས་སུ་སྙན་དགུ་མེད་པ་འདྲ། དེ་འདྲས་བྱེད་མ་ཐུབ་པ་བྱས་ད་སྐུ་སྲུང་དམག་སྒར་ལ་མེ་སྒྱོགས་ཡོད་པ་འདྲ།

ཨ་ནི་ཁྱོད་ཁེར་འགྲོ་གི་ཡོད་རེད། ཨ་ནི་དཔེ་ཞེ་པོ་ཅིག་རྔམ་སྟག་གི་ནང་ལ་མང་པོ་ཅིག་ཤི་བ་རེད། འགའ་ཤས་ཅིག་ཐར་ཐར་བ་རེད། ད་ཁ་ཅིག་བྱང་ངོས་ནས་ད་འདི་ངོས་ལ་གང་ཟེར་བ་རེད། འབྲས་སྤུངས་ཀྱི་རྒྱབ་རི་དེ་ཐག་ཉེ་པོ་ཅིག་དེ་བར་དེ་འདི་ཅིག་ཡོད་རེད་འདམ་ར་ཆེན་པོ་ཅིག་ཡོད་རེད་ད་འདམ་ར་དེ་དཀྱིལ་ལ་ཡར་བུད་ཐོན་པ་རེད་ཁོང་ཐག་རིང་ལ་ཁོང་ཚོ་ཡང་འདི་མ་བུད་ཐོན་མཁན་དེར་བྱང་ངོས་ལ་ཁ་དེ་ནས་བུད་ཐོན་མཁན་དེ་རེད། ད་འདི་ནང་ལ་མི་མང་པོ་ཅིག་བསད་པ་རེད། ཐར་མཁན་འགའ་ཤས་བྱུང་བ་རེད། ད་ཁ་འཛོམས་སོང་ནས་ཨ་ནི་སྐོར་རེད་གང་ཟེར་བ་རེད་ས་མ་རུ་ཁོང་ལ་ཕྱིན་པ་འདི་ག་དེ་རེད། ད་ས་རུབ་ཡོང་དུས་རྒྱ་མིས་བསྐོར་ཚར་རེད་ཁྲིར་སྐོར་ནས་ཨ་ནི་བུད་འགྲོ་ཡོག་མ་རེད་ཨ་ནི་སྒང་ག་འཇུས་ཡོག་རེད་ད་ཁོང་ཚོ་སྒང་ག་འདི་ནང་ལ་ཡོད་པའི་དེ་གས་དེ་སྒང་ག་འཇུས་ནས་ཁོང་ཚོ་སྒང་ག་འདི་འདྲ་བྱས་པ་འདྲ་རྗེས་མ་མ་གཏོགས་གོ་རྒྱུ་མ་བྱུང་དང་པོ་དུ་བ་ང་ཚོས་གོ་རྒྱུར་ཁོ་ཚོ་ཨ་ནི་ནོར་བུ་གླིང་གའི་ནང་ནས་འཇུས་པ་རེད་ཟེར་གི་འདུག་དེ་རྗེས་མ་ནོར་བུ་གླིང་གའི་ནང་ནས་དེ་འཇུས་མེད་མ་འདྲ་ད་ཆུ་ཚོད་ལྔ་པ་དྲུག་པ་དེ་འདྲ་ཅིག་ལ་ཡིན་མ་འདྲ་ལྔ་པ་དྲུག་པ་དེ་འདྲ་ཅིག་ས་ནག་ཤུར་ཤུར་བྱས་པའི་སྐབས་ལ་ནོར་བུ་གླིང་གའི་ནང་དེ་ག་ནས་འཇུས་བྱུང་ང་བཀའ་ཤག་ཅེས་དག་ལ་རྒྱ་ལམ་བུ་ག་འགྲོ་མཁན་རྩེ་ཕྱག་རྒྱལ་མཚན་ལགས་ཞུ་མཁན་འཇུས་ཡོག་རེད་ཟེར། རྒྱལ་མཚན་ལགས། བསྟན་མ་མཆོག་རྩེ་དྲུང་ཟེར་ཁོ་གཉིས་ད་ཀླུ་རྡོ་རུ་བགྱིས་མི་འདྲ། ཁོ་གཉིས་གཉིས་པོ་དེ་གཅིག་གིས་གཅིག་མེ་མདའ་རྒྱག་རེས་བཏང་ཤི་བ་རེད་ད་ཁུ་ཉིད་གཉིས། པས། དེ་དག་མི་དེ་གཅིག་ཀླུ་རྡོ་བགྱིས་མི་འདྲ་ཏོ། ཁོ་གཉིས་གཉིས་ཀས་དེ་ག་སོག་རེད་ཞབས་བརྟན་ཁང་གི་ས་དོང་ནང་དེར་ཤི་སུག་ཏུང་ཁོ་གཉིས་ས་དོང་ནང་དེ་ཆེད་ཨ་ནི་ཁོང་ཚོ་ཁ་ཤས་པས་ཞེ་ནང་ཆེད་ཆུ་ཤས་ག་ཕྱིན་ཡོད་འདྲ་ད་ཆུ་རུ་མའི་ནང་དེ་ཆུ་འཐུང་ག་ཕྱིན་པས་ཀང་ཁོ་གཉིས་དུ་བ་མ་ཡོང་མ་ཡོང་ཨ་ནི་མི་སུས་སི་དེ་ཁོ་གཉིས་གཉིས་ཆུ་རུ་གྱི་ཐུང་གིས་ཁོང་ཚོས་བྱིན་ལྡན་རབས་ཀྱི་བང་ཐུང་ཤུ་ཡོད་འདྲ་ཏོ་ཡིག་འབུག་དེ་ཨ་འུ་ཁོང་ཚོས་གཅིག་གཅིག་གི་ཐུག་ག་ཡིག་འབུག་དེ་ཁོ་གཉིས

དེ་ལ་སོགས་པའི་དཔའ་བོ་ངར་ཅན་མང་པོ་ཀྱང། གང་ཐུབ་ཐུབ་ཀྱིས་འཛིངས་པའི་མཐར་རང་སྲོག་དོར། ནོར་གླིང་ལྕགས་རིའི་ཕྱི་ནང། ཕོ་བྲང་གི། ཕྱི་ནང་ཚང་མ་མི་རོ་དང་རྨས་མས་གང། མི་ངོ་ཆོད་མཚམས་ལ། ཕྱོགས་གསུམ་ནས་སྙིང་རྗེ་མེད་པའི་རྒྱ་དམག་རྣམས་ནས་ནོར་གླིང་ནང་འཛུལ་ནས། སྲིད་ཚབ་བློ་བཟང་བཀྲ་ཤིས་མཆོག་མཁན་ཆེན་ངག་དབང་གྲགས་པ། མཁན་དྲུང་ཆོས་འཕེལ་ཐུབ་བསྟན། ཐུབ་བསྟན་བསྟན་དར་ཐུབ་བསྟན་བྱང་ཆུབ་རྩིས་དཔོན་ཤུ་བཀོད་པ། ཞེ་དགའ་པ། མཁན་ཆུང་སྐལ་བཟང་ངག་དབང་སོགས་སེར་སྐྱ་མང་པོ་ཞིག་འཇུས་ཏེ་རླངས་འཁོར་ནང་བཅུག་ནས་དམག་ཁུལ་ཁང་དུ་ཁྲིད། དེ་བྱིངས་ཚང་མ་ནོར་གླིང་ཁང་གོག་ཡོད་ཚད་ནང་བཅུག་སྟེ་རྒྱ་དམག་གིས་སྲུང་བྱ་བཞག། ལགས་འོང་ད་དེ་དང་འབྲེལ་ཡོད་ཀྱི་ཐོག་ནས་ནི་སྟོབས་ལགས་ཀྱིས་ད་སྐབས་དེ་དུས་ཀྱི་ལོ་རྒྱུས་ཀྱི་དཔང་པོ་ལྡན་པའི་མི་སྣ་མང་པོ་དག་གི་ལོ་རྒྱུས་ཡིན་ནའི་རེད་ཁོང་རྣམ་ཚོའི་སྒེར་སོ་སོ་སོའི་ལོ་རྒྱུས་ད་མང་པོ་ཅིག་རྒྱུས་མངའ་གནང་ཡོད་ཀྱི་རེད་བསམ་པས་ལགས་ད་སྐབས་དེ་དུས་ནི་ལྷ་སའི་གནས་སྟངས་དེ་གསུམ་པའི་ཉི་ཤུ་གཅིག་ད་ཛ་དྲག་པོ་གཅིག་ཆགས་བསྡད་ཡོད་རེད་པ། རེད་འདུག་ག་ལགས་ད་ལྷ་སའི་གནས་སྟངས་དེ་རྒྱལ་བ་རིན་པོ་ཆེ་གསུམ་པའི་བཅུ་བདུན་ཉིན་ལ་ནི་ནོར་བུ་གླིང་ནས་དུས་ཟིང་ཉེན་གཡོལ་ལ་ཕེབས་རེད་པ། ད་གསུམ་པའི་བཅུ་བདུན་ཉིན་ཉེན་གཡོལ་ལ་ཕེབས་བྱས་དེ་ནས་ཕར་ལྷོ་ཁའི་གི་ས་ཁུལ་དེ་ཚོ་ཕར་ཕེབས་ན་འདི་གོ་སུ་ཧ་ལམ་ལྷུན་རྩེ་ནས་མིན་ནམ་བསམ་བསམ་ལ་བྱོ་དུ་ག་འཇེ་ད་ཕྱག་བྲིས་ཅིག་ཕར། གོང་དཀར་གྱི་ཕེ་དེ་སྐྱིད་གཤོངས་ངོས་དེ་འདྲ་ནས་ཡིན་པ་ཡོད་བསམ་བསམ་འདུག་ད་ངས་དེ་གསལ་པོ་རང་དྲན་མི་འདུག་གངས་ཅན་ཕར་ཕེབས་དུས་སྐབས་སུ་སྐུ་ངོ་ཀུན་བདེ་གླིང་ལ་ཕྱག་བྲིས་གཅིག་བཏང་གནང་ཡོད་རེད་དཀར་སེར་ནག་ཕ་ནོར་བུ་གླིང་ལ་སྐབས་དེ་དུས་ནོར་གླིང་བཀའ་བཀོད་ཁང་ཟེར་མཁན་ཆོས་ར་བ་བཀའ་བཀོད་པ་དང་མི་མང་ཚོགས་འདུ་ཟེར་མཁན་གཉིས་ཡོད་རེད་པ། ང་ཚོས་ཀྱི་དངོས་གནས་ཀྱི་ཅིག་རྗེས་དྲན་བྱེད་པོ་བྱེད་འོས་པ་ནམ་ཞག་རྒྱུན་དུ་དོ་སྣང་མེད་འགྱོག་ལོ་ཅིག་གནས་ཚུལ་གཅིག་འོ་ད་དེ་རེད་ལགས་འོང་ད་ང་ཚོ་ལ་རྒྱ་དང་བོད་གཉིས་ཀྱི་བར་ལ་ཆ་བཞག་ན་དངོས་གནས་ཀྱི་རྒྱ་དང་བོད་གཉིས་གདོང་གཏུག་གི་དམག་ཤོར་རེད། འདི་རྒྱལ་བ་རིན་པོ་ཆེ་ཕར་ཕེབས་བྱས་ནོར་བུ་གླིང་ནས་ཕར་ཆོས་ཏོག་ལེབ་ཨེ་ག་རེ་ཟེར་ན་ཏའི་གསང་བྱོལ་ལ་ཕེབས་གནང་རྗེས་ད་ནོར་བུ་གླིང་ལ་ཕར་སྲུང་མཁན་གྱི་མི་མང་ཅིག་ཡོད་རེད་པ་ང་ཚོས་གི་དེ་ཚོ་དང་རྒྱ་ནག་བར་ལ་དངོས་གནས་ཀྱི་ཉི་མ་གཅིག་ཧྲིལ་པོ་ཅིག་འཐབ་འཛིང་ར་དམག་རང་ཤོར་འདུག་ཨ་ད་སྔ་མ་དེ་ང་ཚོའི་བར་སྐོར་དང་མར་བསྡད་ཡིན་ན་སོ་སོའི་གི་ས་ཆ་སོ་སོས་རང་སྲུང་རང་རོ་བ་བྱེད་དང་ང་ཚོས་གི་རྒྱ་དང་བོད་གཉིས་བར་ལ་དངོས་གནས་ཀྱི

བྱས་ཚར་གཅིག་བྱས་ན་གཞུང་གི་བཀའ་དང་བསྟོད་བསྔགས་དེ་འདྲ་ཡོད་ན་དེ་ལས་ལྷག་ཚོད་ཅིག་ཅིག་བྱས་ན་ཡོད་ཆོག་ཡ་ལོ་ཅེར་བ་བརྩེ་བས་དང་ང་ཚོས་གི་ག་རེ་ཟེར་ན་ད་མང་ནས་ཉུང་གི་མ་བསྟན་པ་དང་འཁྲུག་ཆས་ཀི་ཅིག་ཅིག་ག་རེ་ཟེར་ན་དེ་བླ་མང་ག་ཡ་དང་དེ་འདྲ་ཅིག་ཡོང་གི་རེད་བ་ཡོད་བ་རེད་དེ་དག་ག་རེ་ཟེར་ན་ཁོ་ཚོ་ལ་ང་ཚོ་ལ་མེ་སྒྱོགས་ཧ་ལམ་གསུམ་བཞི་ཆིག་ལྔ་ཅིག་འདྲ་མེད་ཙང་ཁོ་ཚོ་ལ་མེ་སྒྱོགས་མང་པོ་ཞིག་འོ་ཡོད་རེད་བ་དེ་ག་རང་གི་ཡིན་ན་ལ་ང་ཚོས་གི་ད་རྗེས་དྲན་བྱེད་ཡོད་བ་ཟེར་གྱི་རེད་ག་ལ་ཡོད་རེད་དངོས་གནས་གི་ཉི་མ་འདི་གི་མི་དེ་ཚོས་གི་དངོས་གནས

བྱེད་ཀྱི་རེད་ཁོ་རང། ཁོ་རང་ཕ་ཅིག་ཆིག་སྒྲིལ་གྱི་སྐུར་བྱས། ལྷ་ས་ལ་ནོར་བུ་གླིང་ལ་ནོར་གླིང་བཀའ་བཀོད་ཁང་དང་ནོར་གླིང་ནོར་བུ་གླིང་ལ་འགན་འཁྱེར་མཁན་ལུགས་གཙོ་བོ་དེ་སུ་ཡོད་རེད་ཟེར་ན་སྐུ་ངོ་རྟ་ར་བ། ད་ང་ཚོའི་ཕྱིས་ཀྱི་ཕོ་བྲང་གི་དྲུང་ཆེ་ནས་ཞུ་རེད་བ། སྐུ་ངོ་རྟ་ར་ལགས་ཡོད་རེད་བ། བྱས་ཙང་རྩེ་ལ་ང་ཚོའི་པོ་ཏཱ་ལ་རེད་བ། པོ་ཏཱ་ལ་ལ་གཙོ་བོ་སྲུང་སྐྱོབ་འགན་འཁྱེར་མཁན་དེ

ད་འདིའི་ནང་ལ་ག་རེ་འཁོད་བསྡད་ཡོད་རེད་ཟེར་ན་གཙོ་ཆེ་ཤོས་དེ། སྔོན་མའི་ང་ཚོའི་སྲིད་བློན་ཀླུ་ཁང་བ་དང་སྲིད་བློན་བློ་བཟང་བཀྲ་ཤིས་རྒྱ་ནག་གི་གནོན་ཤུགས་ལུས་སྤྲད་བྱས་ང་ཚོའི་གོ་གནས་ཕྱིར་འཐེན་བྱེད་རྒྱུ་གལ་ཡིན་པ། འདི་ཚོ་སླར་གསོ་བྱེད་ཅིག་ལྟོ་དུས་ཤེ་ན་སྐབས་དེ་དུས་ག་སུ་ད་ཀླུ་ཁང་བ་ད་རྒྱ་གར་ལ་བཞུགས་ཡོད་རེད་ཡིན་ན་ཕ་ཡ་སུ་ཡོད་ནོར་བུ་གླིང་ལ་སུ་ཡོད་རེད་ཟེར་ན། བཀའ་བློན་བླ་མ་ཟེར་ན་ད་སྲིད་བློན་བློ་བཟང་བཀྲ་ཤིས་ཡོད་རེད་བ་སྲིད་ཟུར་རེད་བ་ད་དེ་ཡང་ལས་གནས་བསྐྱར་གསོ་བྱེད་ཅིག་འགན་འཁྱེར་གྱི་རེད་གསུང་བའི་གི་བཀའ་བཞེས་བ་རེད་པ་ཟེར་ན།

སང་ཉིན་ཞོགས་ཀས་གྱི་ཆུ་ཚོད་གསུམ་པའི་ཐོག་ལ་ད་ཨ་ནི་རྒྱ་ནག་གིས་མེ་སྒྱོགས་ནོར་བུ་གླིང་ལ་མེ་སྒྱོགས་རྒྱག་ཡའི་འགོ་བཙུགས་ད་དང་པོ་དེ་ནོར་བུ་གླིང་ལ་མེ་སྒྱོགས་བརྒྱབ་འདུག་བ་སྒྲོལ་དཀར་ལགས་ཡིག་ཆ་དེའི་ནང་ལ་སྐུ་ངོ་རྟ་ར་ལགས་ཀྱི་སྐབས་དེ་དུས་ནོར་བུ་གླིང་ལ་ཡོད་པར་ཁོང་རང་ཡང་ག་རེ་ཟེར་ན་བཅུ་དགུ་ལ་དེ་འདྲ་ཞིག་བྱུང་བའི་གི་གནས་ཚུལ་དེ་འདྲ་ཞིག་གསུང་གི་མི་འདུག་ཨ། དེ་ག་ནང་བཞིན་བསྟན་པ་བཟོད་པ་ལགས་ཡང་གསུང་གི་མི་འདུག་ཨ། དེ་ག་ནང་བཞིན་རྒྱ་ནག་སྐབས་དེ་དུས་ཁོ་རང་ཚོའི་གི་གསང་བའི་ཡིག་ཆ་ལ་ཡོད་མ་རེད་བ་ཕྱི་ལ་ད་ཡིག་ཆ།

རྒྱལ་བ་རིན་པོ་ཆེ་རྒྱུན་གཏན་བཞུགས་སའི་སུ་གུ་ར་ག་སང་ཞུ་དག་སའི་ཕོ་བྲང་གསར་བ་ཞིག་བཞུགས་འདུག་ནོར་བུ་གླིང་ལ་སྐྱོན་བཤད་རྒྱུ་གུ་ཕོ་བྲང་གསར་བའི་ངོས་འདི་གི་གཏད་ས་གཙོ་བོ་དེ་ཕོ་བྲང་གསར་བའི་ཡན་ངོས་ལ་གཏད་བྱས་མེ་སྒྱོགས་མང་པོ་ཞེ་པོ་བརྒྱབ་འདུག་མེ་སྒྱོགས་བརྒྱབ་བ་ནང་ད་ལྟ་ང་ཚོའི་གི་ནོར་གླིང་བཀའ་བཀོད་ཁང་དང་ག་རེ་ཟེར་ན་མི་མང་ཚོགས་འདུ་དང་འདི་ཚོས་གི་ཨ་ནི་གྲ་སྒྲིག་ལུགས་ག་ལ་གང་འཚམ་ཅིག་བྱས་འདུག་བ་ལི་ནོར་བུ་གླིང་ལ་ཡིན་ན་དཔེར་བཞག་ན་སྐུ་ངོ་རྟ་ར་ལགས་དང། ཕྱིས་རྗེས་ལ་རྒྱལ་བ་རིན་པོ་ཆེ་ཡང་དེ་འདྲ་ཞིག་བཀའ་ཞིག་གནང་སོང། ཉི་མ་ཞིག་སྐུ་ངོ་རྟ་ར་ལགས་ནོར་བུ་གླིང་ལ་ས་དོང་བྲུས་བསྡད་ཤག་ཟེར། ག་རེ་ཟེར་ན། རྒྱ་མི་གིས་ཅིག་མེ་སྒྱོགས་བརྒྱབ་པ་ན། མེ་སྒྱོགས་གལ་སྲིད་ནོར་བུ་གླིང་ལ་རྒྱ་མིས་མེ་སྒྱོགས་བརྒྱབ་པ་ན་རྒྱལ་བ་རིན་པོ་ཆེ་ཡིན་ཅིག་གལ་སྲིད་ན་ཕ་ཡི་དེ་ཅིག་གབ་ས་བཟོ་དགོས་མ་རེད་བས། གབ་ས་ཡིན། བྱས་ཙང་དེ་འདྲ་ཅིག་རྟ་ར་ལགས་ཁྱེད་ཚ་ལྷམ་ཙམ་ཁྱེད་ཚ་ལ་དེ་འདྲ་ཡོད། ཡོད་གསུང་ངས་ཀྱི་དེ་འདྲས་ལས་ཅིག་རྒྱལ་བ་རིན་པོ་ཆེ་བཀའ་ཅིག་དང་ངོ་མ་ཐོས་བ་ཞིག་ངས་ཅིག། དྲན་ཐོ་ལ་བྱོན་གྱི་འདུག་གང་ལྟར་དེའི་ཉིན་དེ་ང་ཚོས།

རི་ཤོར་ཚར་བའི་རྗེས་ལ་ད་བོད་པ་ཚང་མ་ལུས་སེམས་ཤུགས་ལ་ཆག་ད་ནོར་བུ་གླིང་ནང་ལ་དཔེར་བཞག་ན་ཞེ་པོ་མྱང་ཞེ་དམའ་ཨ་རྒྱ་ནག་གི་ཕར་ཅིག་ཁབ་དེ་ལུས་ཆགས་ཅིག་རྒྱལ་གི་ཡོད་རེད་དེ་ནང་ལོག་ལ་མེ་སྒྱོགས་འདྲ་མི་འདྲ་ག་ས་ག་ནས་གཞུས་ཡོང་འདུག་གོ་སུ་དེ་ན་ལ་མི་ཕར་ཕར་རྒྱུག་ཚུར་ཚུར་རྒྱུག་ད་ད་ང་ཚོ་ཡོང་ས་མ་རེད་རང་མགོ་གང་ཐོན་བྱས་ན་ཡག་ས་རེད་རྒྱལ་བ་རིན་པོ་ཆེ་ནས་ཕར་ཕེབས་ཚར་འདུག་ཟེར་ང་ཚོའི་མང་ནས་ཉུང་གི་བསྟན་ཅིག་གླག་ནི་ཁ་ཡ་མི་འདུག་དེ་ལས་སོ་སོ་རང་མགོ་གང་ཐོན་ལུས་བྱས་ན་ཡག་ས་རེད་ཟེར་གི་ནོར་གླིང་བཀའ་བཀོད་ཁང་གི་རྗེས་ལ་བཀའ་ཅིག་བཏང་འདུག་ཉི་ཤུ་རྩ་ཚེས་གཉིས་ཡིན་པར་ཚེས་གཅིག་ཚེས་གཉིས་གཅིག་ལ་བཞི་ནས་རྩེག་གི་ཡན་ལ་མལ་སྐྱོར་ཞུ་ཡས་དང་རྩེ་ལ་རྩེག་བྱེད་ཡས་དེ་བྱས་ཞེས་དེ་འདྲ་ལྷ་ཀླུ་སྐུ་ངོ་ལྷ་ཀླུ་གཙོས་པའི་དགེ་སྲུང་སྐྱོབ་བྱེད་མཁན་ཚང་མ་ལ་ད་གོ་བརྡ་ཞུ་དུ་བཅུག་ཡས་ལ་བརྗོད་མ་རེད་ལེ་འོ་འདི་གི་གནས་ཚུལ་དེ་དེ་འདྲ་རྒྱ་མིས་ཀྱི་སེ་ཚུལ་ལ་བརྟེན་ཡོང་གི་འདུག་ལ་ལི་མེ་མདའ་ཀླུ་གཅིག་ཁྱེད་ཀྱིས་མ་མི་རེ་རེ་མེ་མདའ་བཀལ་ཟེར་ན་ཡ་གནམ་ལ་ཆར་གྱི་དོན་ཡོང་ང་དེ།

གནང་བ་ལ། ཁྱེད་རང་ལྟ་དེ་འདྲས་ཅིག་གི་ཐོག་ནས་ནི་སྐབས་དེ་དུས་ཡིན་པས་ན་སྟོབས་ལ་ད་ལྟ་གོང་ལ་གསུངས་པ་ནང་བཞིན་རེད་དངོས་གནས་བོད་ཀྱི་རྒྱལ་ས་ལྷ་ས་འདི་ད་དམག་ས་རང་ལ་འགྱུར་བསྡད་ཡོད་རེད་ལ་དེའི་སྐབས་ལ་ཡིན་པས་ན་ཐད་ཀར་ད་བོད་པ་ཚོས་དམག་འཐབ་བྱེད་ཡག་དེ་ཡིན་པས་ན་ལས་ཞུགས་ཅིག་གི་ད་རང་སྲོག་བློས་བཏང་རང་གི་ཐོག་ནས་དམག་འཐབ་ཅིག་གནང་ཡོད་རེད་ད་ལྟ་ཡང་ལོ་རྒྱུས་སྨྲ་བ་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་ནང་ལོགས་ལ་ད་ལྷ་ས་གྲོང་ཁྱེར་ནང་ལོགས་ལ་མེ་སྒྱོགས་མང་པོ་ཞིག་བརྒྱབ་པ་དང་འཆི་རྨས་དེ་ཤུགས་ཆེན་པོ་བྱུང་བ་ནི་དམིགས་བསལ་གཞུང་ཞབས་གནད་ཡོད་མང་པོ་ཅིག་འཛིན་བཟུང་བྱས་པ་འདིའི་སྐོར་ལ་ཡང་ངོ་སྤྲོད་ཅིག་གནང་བཞག། དེ་ནང་བཞིན་རྩེ་ཕོ་བྲང་ཆེན་པོ་པོ་ཏཱ་ལ་ཞོལ་ལྷ་སའི་གྲོང་ཁྱེར་ནང་མེ་སྒྱོགས་ཀྱི་མདེལ་ཆར་པ་བཞིན་བབས་ཀྱང་དམག་མི་དང་མི་དམངས་ནས་རྒྱ་མིའི་གནས་ཡུལ་ཁག་ཁ་ཤས་མེར་བསྲེགས་རྒྱ་དམག་མང་པོ་བསད། མཚན་གང་མེ་མདའ་དང་མེ་སྒྱོགས་སྒྲ་མ་ཆད་པ་རྒྱག་རེས་བྱས། ཚེས་བཅུ་གཅིག་སྔ་དྲོ་ནོར་གླིང་ཕྱོགས་རྒྱལ་ཁ་ཐོབ་ཚུལ་ལྷ་སའི་ནང་གཏམ་འཆལ་ཞིག་བཀྲམ་པ། ཆིང་མེར་ནོར་གླིང་ག་རྒྱལ་ཁ། ཐོབ་པ་རེད་ཟེར་ལྷ་སའི་ནང་གཏམ་འཆལ་བྱུང་ཙང་ལྷ་ས་གང་གི་ཐོག་ཁའི་རྩེ་ལ་ཐོན་ཅིང་བསང་བཏང་ཅིང་དཔལ་ལྷ་རྒྱལ་དང་ཞི་བའི་ཆས་བར་ས་ད་འདི་ག་འདྲ་ཡ་རྒྱ་མི་མི་འཇོག་ཅིག་ཏོག་རེ་ཟིག་འདུག་གོ། ད་རྒྱ་མིས་དཔེ་མགོ་སྐོར་བཏང་ནས་ལྷ་སའི་གྲོང་ཁྱེར་དང་རྩེ་ཕོ་བྲང་སེ་ར་སོགས་སུ་དུས་གཅིག་ལ་གཏོར་རྒོལ་བྱས་ར་མོ་ཆེའི་གཙུག་ལག་ཁང་དང་རྒྱུད་ཁང་སོགས་སུ་གཏོར་བཤིག་ཆེན་པོ་བཟོས་རྒྱ་བོད་ཕན་ཚུན་གཉིས་ཀར་བསད་རྨས་བགྲང་གིས་མི་ལང་གཙུག་ལག་ཁང་གི་སྲུང་བྱ་དང་པུ་ལི་སིའི་འགོ་དམངས་ནས་བག་ཚ་བ་མེད་པ་བར་སྐོར་ནང་ཐོན་ཏེ་སྐྱིད་སྟོད་པ་དང་ཀ་ཤོད་པ་ཟུར་ཁང་སོགས་ལ་སྡོད་པའི་རྒྱ་མིར་ཡ་ལན་གནད་འཕྲོད་བསློགས། ད་དུང་བློ་ཁོག་གིས་རྒྱ་མིའི་དམག་སྒར་ལྟེ་བར་འཛུལ་ཞུགས་བྱ་རྒྱུའི་རྣམ་པ་མང་པོ་བསྟན། རྒྱ་མིས་མཚོན་ལྡན་རླངས་འཁོར་མང་པོ་ལྷ་ཞོལ་དབར་གྱི་འབྲེལ་མཐུད་ལམ་ཆེན་དང་བྱང་དང་ཤར་ཕྱོགས་ཀྱི་ལམ་ཆེན་གྲོང་ཁྱེར་གྱི་སྲང་ལམ་མང་པོར་ཡོང་སྟེ་གཏོར་རྒོལ་ཚོད་མེད་བྱས། དགོང་དྲོའི་ཆུ་ཚོད་ལྔ་པ་ཙམ་ནས་གྲོང་མི་མང་པོ་སེ་རའི་ཕྱོགས་དང་གླང་རུའི་ཕྱོགས་སུ་བྲོས་འགོ་བརྩམས་པར། དེ་ཕྱོགས་ཀྱི་ཁང་པ་མཐོ་ཚན་ཁག་ནས་སྦག་སྦག་བརྒྱབ་སྟེ་བོད་མི་མང་པོ་བསད་རྨས་དང། རྒན་བྱིས་བུད་མེད་རྣམས་ནི་ཁང་པའི་ནང་ཡིབ་བསྡད་པར་འཇིགས་དངངས་ཀྱིས་སྲོག་ཆད་པ་དང་འཐབ་རོལ་དུ་འཆོར་བའང་བགྲང་གིས་མི་ལང། ཚེས་བཅུ་གཉིས་སྔ་དྲོའི་ཆུ་ཚོད་བཞི་པ་ཙམ་ལ། རྒྱ་དམར་གྱིས་རྒྱང་བསྒྲགས་ནང་བརྗོད་གསལ་ནོར་བུ་གླིང་ཁའི་ནང་ཡོད་ལོག་སྤྱོད་པ་རྣམས་རྩ་གཏོར་བཏང་སྟེ། ལྷག་ལུས་རྣམས་འཛིན་བཟུང་གིས་བཙོན་འཇུག་བྱས་ཟིན་པ་ཡིན། ད་ཆ་ལྷ་སའི་གྲོང་ཁྱེར་ནང་ཡོད་པའི་ལོག་སྤྱོད་པ་རྣམས་ནས་མེ་མདའ་རྒྱང་ཙམ་མ་བཞག་ན། གཙུག་ལག་ཁང་ལ་མེ་སྒྱོགས་བརྒྱབ་སྟེ་སྐར་ཆ་ཁ་ཤས་ཤིག་ནང་རྩ་མེད་བཟོ་རྒྱུ་ཡིན། དེ་བས་ཚུར་ཐོན་བྱས་ཏེ་མགོ་སྒུར་བྱས་ན་སྲོག་གི་ཉེས་པ་མེད། མེད་ཅེས་ཐེངས་མང་པོ་བཤད་པས་རྒྱལ་བ་ཐམས་ཅད་མཁྱེན་པ་དབུ་ཐོན་དང་མ་ཐོན་ངེས་པ་མེད་པ་ཙམ་ལས་ནོར་བུ་གླིང་ག་རྩ་གཏོར་བཏང་ཚར་བ་ཡིན་ཚོད་འདུག་ད་ར་ས་གྲོང་རྡལ་གྱི་གཙུག་ལག་ཁང་འདི་བསྟན་པའི་མེ་བཙའ་གཅིག་པུར་ཡིན་པས་དེ་གཏོར་བཤིག་མ་བཏང་ཙམ་བྱུང་ན་རང་རིགས་རྣམས། དམག་རྒྱུན་རིང་རྒྱུན་རིང་པོ་བརྟན་ཐུབ་པའི་ཤུགས་མེད་པ་མཐོང་ནས་ག་ལེ་ག་ལེ་མེ་མདའ་རྒྱང་ཙམ་བཞག། བྲོས་ཐུབ་པ་རྣམས་གང་ཐུབ་ཐུབ་ཀྱིས་བྲོས། རྒྱ་དམག་རྣམས་གྲོང་ཁྱེར་གྱི་ཐོག་ལ་ཐོ་རྒྱུག་བྱས་ཏེ་ཡོང་ནས་ཁང་ཁྱིམ་སོ་སོའི་ནང་སྒེར་གྱི་མཚོན་ཆ་ཡོད་པ་ཚང་མ་རྩིས་བླངས། རྒན་བྱིས་དང་བུད་མེད་ཙམ་མ་གཏོགས་དེ་མིན་ལོ་གཞོན་ཚང་མ་ཁྲི་སྨོན་ནང་དང། འགའ་ཤས་རྨེ་རུའི་ནང། འགའ་ཤས་བཞི་སྡེའི་ནང་དང་འགའ་ཤས་བསམ་ཕོའི་ནང། འགའ་ཤས་ཕྱིང་གུར་ནང། སྡེབ་གསོག་བྱས་ཏེ། རྣམ་ཀུན་གཞུང་གི་ནང་ཟན་སྒེར་ཁག་གི་ལས་བྱེད་དམག་མི་དགོན་པའི་ལས་སྣེ་ཡིན་མིན་རྩད་གཅོད་ཀྱིས་དེ་དག་ཚང་མ་བཙོན་འཇུག་བྱས། དེ་འཕྲོས་མི། མི་དཀྱུས། ཕོ་མོ་སྟོང་ཕྲག་འགའ་ཤས། རྒྱ་དམག་མཉམ་དུ་ནོར་བུ་གླིང་ཁར་ཁྲིད་དེ་ལོ་གཞོན་བན་དེའི་གོས་ཅན་གྱི་རོ་ཡོད་རིགས་ཚང་མར་ཞིབ་འཇུག་བྱས། དེ་ནི་ཏཱ་ལའི་བླ་མ་རིན་པོ་ཆེ་འཐབ་རོལ་དུ་ཕྱིན་ཡོད་མེད་ཕྱིན་ཡོད་ཤག་གིས་ཞིབ་འཇུག་བྱས་པ་ཞིག་རེད་དེ་མིན་མི་རོ་སྟོང་ཕྲག་ཁ་ཤས་ཡོད་པ་རྣམས་འོར་ཏེ་མི་རོའི་ཕུང་པོ་ཆེན་པོ་ཁག་མང་པོ་བཟོས་ནས་དེ་དག་གི་ལ་ས་སྣུམ་དང་རྡོ་སྣུམ་བླུགས་ཏེ་མེ་བསྲེགས་བྱས་པས་ཤ་ཆེན་གྱི་དུ་བ་དང་ཁང་པ་མེ་བསྲེགས་ཀྱི་དུ་བས་ཉི་མ་ཁ་ཤས་རིང་ནམ་མཁའི་ཁམས་ཀྱང་ཆར་དུས་ཀྱི་སྤྲིན་ནག་འཁྲིགས་པ་ལྟ་བུ་དང་དྲི་ངན་གྱིས་ལུང་པ་ཁེངས་པ་བྱུང་བ་རེད། ད་དེ་ནས་རྩེ་ཕོ་བྲང་དང་ལྷ་སའི་ནང། འཇུ་བཟུང་བྱས་པ་གཞུང་ཞབས་གནད་ཡོད་བཀའ་ཟུར་ལྷ་ཀླུ་བ་ཛ་སག་ཚ་རོང་པ་ཛ་སག་སྨོན་སྐྱིད་གླིང་པ་དམག་སྤྱི་མཁན་ཆུང་བློ་གྲོས་སྐལ་བཟང་རྩེ་ཕྱག་མཁན་ཆུང། བླ་སྨན་མཁན་ཆུང་བློ་ལྡན་ཆོས་གྲགས་ཕོགས་དཔོན་མཁན་ཆུང་ངག་དབང་ཚེ་དཔག། བླ་ཕྱག་མཁན་ཆུང་ཐུབ་བསྟན་བསྟན་པ་དང། ཐུབ་བསྟན་ཆོས་ཉིད། ལྷ་གཉེར་མཁན་ཆུང་བློ་བཟང་བསྟན་འཛིན། ཞོལ་གཉེར་མཁན་ཆུང་ངག་དབང་ཚུལ་ཁྲིམས། མཁན་ཆུང་བློ་བཟང་སྙན་གྲགས་གྲྭ་བཞི། མདའ་དཔོན་བསམ་ཕོ་སྲས། རིམ་བཞི་མདོ་སྡེ་བ་ས་ལུང་པ་སུམ་མདོ་བ་ར་ས་རྒྱ་རྒན་པ་བླ་ཕྱག་སྨན་སྟོད་པ་དང་ལྡུམ་ར་བ་མི་དཔོན་གོ་དཀར་བ་སོགས་གཞུང་ཞབས་དང་སེམས་ཤུགས་ལྡན་པའི་མི་མང་འཐུས་མི་མང་པོ་ཞིག་འཛིན་བཟུང་གིས་དམག་ཁུལ་ཁང་དང་ཕྲེང་རིང་ནང་སོགས་ལ་བཙོན་འཇུག་བྱས། རྡོ་རིང་ཤག་ན་དགའ་ལྡན་ཁྲི་རིན་པོ་ཆེ་བཞུགས་པར་རྒྱ་དམག་དཔོན་ཁ་ཤས་བཙན་འཛུལ་བྱུང་བ་དགའ་བཞི་སྲས་ནས་མེ་མདའ་བརྒྱབ་སྟེ་རྒྱ་དཔོན་གཅིག་བསད་པར་རྒྱ་དམག་ནས་ཁོང་ཡང

ཁོ་རང་ནང་ལོག་གི་རྩེ་དྲུང་དེ་ཚོ་ཡང་གར་སོང་ན་ད་ཁྱེད་རང་གི་ཤེས་ཀྱི་ཡོད་ས་རེད་གསུངས་དང་ཟེར་ཉིན་དེ་འདྲ་མང་པོ་འདུག་ད་ཡིན་ན་ལ་ནང་ལོག་ལ་གྱེས་བར་མི་བྱེད་འདུག་ཟེར་ཅིག་བསམ་ཆོས་གནང་བ་དེ་སྐུ་འཁོར་ལྷན་རྒྱས་མང་པོ་ཅིག་གིས་ནང་ལོག་ལ་ཡི་ཤག་གོ་ཉིན་དེ་ཚང་མ་ལོ་ན་རྒྱའི་དམ་བཅའ་བྱས་ཅིག་སྐུ་ངོ་ཕ་ལྷ་བས་ཀྱི་དེ་ལ་ཡོད་རེད་པས་ཤེས་ན་གསོལ་ཐབ་ཀྱི་ནང་ལ་ཅིག་ཕག་བཏང་ཡོད་འདུག་ཁོ་ལ་ནག་རྒྱས་དུ་བཅུག་ཅིག་ཕག་བཏང་ནང་དུ་བ་ཁྱེད་ཚང་ནང་ལོག་སྐུ་འཁོར་ཤེས་ཉིན་ཚང་མས་ནག་རྒྱས་ཀྱི་ཤེས་སྨན་ཆོས་པའི་ནག་རྒྱས་དུ་བ།

མི་མང་གིས་ཡོངས་ཁྱབ་དང་འདི་འདྲས་ད་མཁྱེན་གི་མི་འདུག་ལབ་ལ། ད་ཡིན་ན་སྐབས་དེ་དུས་ཡིན་པའི་ནི་དངོས་གནས་ད་ཉི་མ་འདི་གའི་རིང་ག་ད་ལྷ་ས་གྲོང་ཁྱེར་ཡོངས་རྫོགས་ད་དམག་ས་རང་གཅིག་གི་ཆགས་ཡོད་པ་ད་ང་ཚོས་འདིའི་སྐབས་ལ་གནས་ཚུལ་འདི་གའི་དངོས་སུ་གཟིགས་མྱོང་མཁན་གྱི་མི་སྣ་མང་པོས་གསུངས་པའི་གནས་ཚུལ་འདི་གའི་ཟེར་ཉན་པའི་སྐབས་ལ་ཡིན་པའི་ནི་ད་སྐབས་དེ་དུས་ཀྱི་གནས་སྟངས་དེ་ཞེ་པོ་ཅིག་གི་ཛ་དྲག་པོ་གཅིག་བྱུང་ཡོད་པ་དེ་ལམ་སེང་གཅིག་གིས་རྟོགས་ཐུབ་གི་ལ་ཏག་ཏག་ཡང་སྐབས་དེ་དུས་ད་བོད་ནང་ལོགས་ལ་གནས་སྟངས་ཛ་དྲག་པོ་དེ་འདྲ་ཅིག་ཡོད་རེད་ནི་རྒྱལ་བ་རིན་པོ་ཆེ་སྐབས་དེ་དུས་གཅིག་ཉེན་ཡོལ་ལ་ཕེབས་པས་ནི་ཕེབས་ལམ་ལ་ཡོད་པ་ད་ཡིན་ནའི་ད་ཅི་གོང་ལ་གསུངས་སོང་རྒྱ་གར་ལ་ཡིན་ནའི་ལས་བུད་མེད་བདེ་དོན་ཚོགས་པའི།

ཕྱི་སྲིད་དྲུང་ཆེ་ད་ཏ་སོགས་ལ་མཇལ་འཕྲད་ཞུ་གནང་གིས་ཚིག་ཐོ་དང་བཅས་བོད་ནང་རྒྱ་དམར་གྱིས་དྲག་པོའི་བཙན་འཛུལ་བྱེད་པ་ལམ་སེང་མཚམས་འཇོག་དང་ཏཱ་ལའི་བླ་མ་རིན་པོ་ཆེའི་སྐུ་ཕྱྭར་འགན་ལེན་དགོས་པ་བཅས་རྒྱ་ནག་གཞུང་ལ་འཕྲལ་དུ་གསུང་མོལ་ཡོད་པ་དང་བོད་རང་དབང་རང་བཙན་དང་བོད་ཀྱི་གཞུང་དམག་དང། དང་དམག་བཅས་ལ་རྒྱ་གར་གཞུང་ནས་རྒྱབ་སྐྱོར་ཡོང་བའི་ཞུ་སྐུལ་ཡང་དག་པ་གནང་བ་དང་དུས་སུ། མཆོང་མཁན་ཚོགས་པའི་དབུ་ཁྲིད་བཱ་ཇཱ་པཱ་ཡི་ཨ་ཅཱ་ར་ཀིར་པཱ་ལ་ནི་ཨ་ཤོ་ཀ་མེ་དྷ་མ་ས་ནི་སོགས་ལའང་བདེན་པའི་རྒྱབ་སྐྱོར་ཞུ་བའི་ཞུ་སྐུལ་བསྩལ། དེའི་སྐབས་དེ། ད་མི་མང་པོ་ཅིག་ནི་ཡོད་རེད་མི་ག་ག་ད་ག་སོགས་རེད། སེམས་ཤུགས་ཆེན་སླེབས་རེད་མ་གཏོགས་ཅི། སྐད་དང་ཡི་གེ་ཤེས་མཁན་ནི་གཅིག་གཉིས་ཅིག་ལས་ཡོད་མ་རེད་ཨ་ཛེ་ཀི་ལ་དེའི་ཁ་ཐུག་དེ་འདི་ཞེས་རེ་ཡག་པོ་གནང་བྱུང། ཤོ་བཱ་ཀུ་ལགས། པས་སེམས་ཤུགས་ཆེན་འཕེལ་ཆེན་ང་ཚོ་པས་ད་ཀི་འདི་ནས་རོགས་ཅི་ད་ཀུ་འདི་ལ་ཁྲིད་འགྲོ་དུས་ཅི་ད་ག་ག་ལ་རོགས་གནང་ག་དེའི་ག་དེ་འབྲུག་གི་སྲིད་བློན་འཇིགས་མེད་རྡོ་རྗེ་རེད། ཁོང། རྒྱལ་ཕེབས་ཞུ་བྱ། ཁོང་གིས་ད། པཎ་ཌི་ནེ་རུ་ཐུག་ཡ་དང་དེ་འདྲའི་མཚམས་སྦྱོར་མང་པོ་གནང་བྱུང། པཱ་ཇཱ་སོ་ཤི་ལི་དང། ཇ་ན་སང་ཁོང་ཚོས་རྔམ་སྟོན་ཁྲོམ་ཁ་བྱས་པ་རེད། རྒྱ་གར་དང། ལྡི་ལི་ལ་རྔམ་སྟོན་ཁྲོམ་ཁ་ཤུགས་ཆེན་པོ་ཞིག་བྱས་པ་རེད་ཁོང་ཚོས། བོམ་པེ་གྲོང་ཁྱེར་ནང་རྒྱ་གར་གྱི་མི་སྟོང་ཕྲག་མང་པོས་རྔམ་སྟོན་ཁྲོམ་ཁ་ཐོག། ཅེར་མེན་མའོ་ཚེ་ཏུང་གི་འདྲ་པར་མེ་བསྲེགས་བཏང་བ་དང། འདྲ་པར་ལ་དམའ་འབེབས་དང་གཤེ་གཤེ་བཏང་བ་སོགས་དེ་དང་དེ་འདྲའི་རྒྱ་གར་གྱི་གྲོང་ཁྱེར་མང་པོའི་ནང་བྱས་ཏེ་རྒྱ་གར་སྲིད། བྱས་པ་རེད། རྒྱ་གར་སྲིད་བློན་ནེ་རུའི་གསུང་བཤད། ཇི་ལྟར་གནང་བ། ལྟར་བོད་དང་རྒྱ་གར་མི་མང་གི་མཛའ་འབྲེལ་འགོག་ཏུ་མེད་པའི་རང་བདག་རང་བཞིན་ལྷུན་གྲུབ་ཏུ་ཡོང་གི་ཡོད་པ་ལྟར་སེ་ལོང་གལ་ཆེ་ཆེ་རང་གནང་ཡོད་རེད་དེ་ཚང་ནང་པའི་ཆོས་ཚོགས་ཚོས་ཕེབས་ནས་སེ་ལོང་གཞུང་ལ་ཞུ་བ་ན་བོད་དེ་ག་འདིར་བདེ་འཇགས་རག་མ་བྱུང་ན་སེ་ལོང་གི་ཨ་ནི་ཤྲི་ལང་ཀ་དེ་རེད་རྒྱ་ནག་དང་འབྲེལ་བ་བཅད་ཀྱི་ཡིན། སེ་ལོང་ནས་འདི་འདྲ་གསུངས་པ་རེད། དེ་མཚུངས་འབར་མ། ཐའི་ལན། ཕི་ལི་ཕན། ཉི་ཧོང་བཅས་ཀྱི་ནང་པའི་ཆོས་ཚོགས་ཁག་ནས། བོད་ནང་རྒྱ་མིའི་དྲག་གནོན་ལམ་སེང་མཚམས་འཇོག་དགོས་པའི་རང་འགུལ་འབོད་སྐུལ་དང། བེད་ནམ་ཡར་ཐོན་གྱི་ཚོགས་པ་ནས། བོད་པའི་དམག་གི་རོགས་སུ་ལོ་གཞོན་བརྒྱ་ཐམ་པ་དྭང་བླངས་ཀྱིས་འགྲོ་རྒྱུའི་ཁས་ལེན་ཐོན་པ་དང། ཕོར་མོ་སའི་རྒྱལ་ས། ཐའི་ཝན་ནས་རྒྱ་རིགས་ལོ་གཞོན་ཁྲི་ཕྲག་ཁ་ཤས་རྔམ་སྟོན་རུ་སྒྲིག་གིས་བོད་ནང་རྒྱ་དམག་གི་བཙན་དབང་མཚམས་འཇོག་དགོས་པའི་འབོད་སྐུལ་དང། ཨ་མི་རི་ཀའི་གནས་སྡོད། སོག་པོ་རྣམས་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་ཁང་འགྲམ་དུ་རྒྱ་མིར་ངོ་རྒོལ་གྱི་ཡི་གེ་དང་ཏཱ་ལའི་བླ་མ་སྐུ་ཚེ་བརྟན་པར་ཤོག་ཟེར་བའི་ཡི་གེ་ཁྱེར་ཏེ་རྔམ་སྟོན་བྱས་པ་སོགས་ཟུར་ཙམ་ལས་འཛམ་གླིང་རྒྱལ་ཁབ་ཚང་མའི་ནང་དུ་གདུང་སེམས་མཉམ་སྐྱེད་ཀྱིས་བོད་མིའི་བདེན་པའི་རྒྱབ་སྐྱོར་གནང་མཁན་ཡང་མཐའ་ཡས་པ་བྱུང་བ་རེད། ལགས་འོང་སྟོབས་ལགས་ད་འདིའི་ལོ་རྒྱུས་འདི་ནས་དེང་སང་ལོ་རྟག་པར་ད་ཟླ་བ་གསུམ་པའི་ཚེས་པ་བཅུ་བོད་མི་རང་དབང་སྒེར་ལངས་ཀྱི་ཉིན་མོ་དེ་འཛམ་གླིང་ཡུལ་གྲུ་ཁག་ནང་ལོ་ལ་ད་བོད་མི་ཚོས་དམིགས་བསལ་གྱི་ཉིན་མོ་དེ་དྲན་གསོ་གཅིག་གིས་ཞུ་གི་ཡོད་རེད་ད་ཡིན་ནའི་ལྔ་བཅུ་ང་དགུའི་ལོ་དེ་ག་རང་ལ་ཆ་བཞག་པ་ཡིན་ནའི་ལས་བོད་ཀྱི་གནས་སྟངས་དེ་དཔག་གི་ཐོག་ནས་ནི་ནང་པའི་ཚོགས་པ་མང་པོ་གཅིག་གིས་ལས་འགུལ་སྤེལ་གནང་ཡོད་ས་རེད་བ།
རེད་དེ་ག་ལ་དུས་སྐབས་འདི་སྐབས་སུ་ད་ནང་པའི་ཚོགས་པ་རེད་ལྷག་པར་དུ་ག་ང་ཚོས་གི་དེ་འདྲ་བྱས་ན་པ་ཀི་སི་ཐན་གྱི་རྒྱལ་ཁབ་དེ་ཚོའི་ཕྱོགས་གཅིག་ནས་སྐབས་དེ་དུས་གང་ཡིན་ང་ཚོ་ལ་ག་ས་ན་གཅིག་གདུང་སེམས་མཉམ་སྐྱེད་མཚོན་ཡས་ཀྱི་ཆེད་དུ་ལས་འགུལ་ལོ་ཤུགས་ཆེན་པོ་སྤེལ་འདུག་པ་དེ་མ་ཡིན་པའི་རྒྱུ་ད་འཛམ་གླིང་གི་ནང་པའི་ཚོགས་པ་རེད་ད་སོག་པོ་ཁ་ཤས་དུས་སྐབས་དུས་ཨ་མི་རི་ཀ་དེ་ཚོ་ལ་འདུག་པ་ལོངས་ཞུ་ཨ་འདི་ག་བསམ་ནང་གི། བཞིན་གྱི་ཅིག་ཝེར་ནམ་རྒྱལ་རྒྱུད་དེ་རིགས་ནང་པའི་རྒྱལ་ཁབ་མང་པོ་ཅིག་གི་ད་གདུང་སེམས་མཉམ་སྐྱེད་དང་དེ་འདྲས་ཀྱི་གནས་ཚུལ་ཅིག་ཐོན་འདུག་པ། ད་གཙོ་ཆེ་ཤོས་ཅིག་རྒྱལ་བ་རིན་པོ་ཆེ་རིམ་པས་དེ་མར་ཆིབས་བསྒྱུར་གནང་རྗེས་ད་འབུམ་ལ་བྱས་དེ་ག་ནང་བཞིན་མོན་བྱས་དེ་ནི་ཏི་ཙི་པུ་ལ་ནི་དེ་ལ་ཞབས་སོར་འཁོད་ཡོང་དུས་སྐབས་སུ་འཛམ་གླིང་ལ་རྒྱལ་སྤྱི་ལ་ན་ད་འཛམ་གླིང་ལ་ན་ག་འཇའ

དེ་ནས་བྱས་རྗེས་ད་བོད་ཀྱི་གནད་དོན་དེ། རྒྱལ་སྤྱིའི་གི་གནས་སྟངས་ཤེས་རྟོགས་ཡོང་བའི་དེ་སྐོར་ལུགས་དེ་ནས་བཙུགས་རེད་བ་ལགས་ལ།
ལོངས་ཞུས་ཙང་གི་ད་བདུན་གཅིག་གོང་ལ་ང་ཚོའི་ལེ་ཚན་དེ་ནི་འུ་ཚོ་ཞུས་པའི་སྐབས་ལ་སྟོབས་ལགས་ཀྱིས་ད་རྒྱལ་བ་རིན་པོ་ཆེ་ནི་རྒྱ་གར་ལ་ཉེན་ཡོལ་ཕེབས་ཡག་ཐུགས་གཏན་འཁེལ་བའི་རྗེས་ལ་ཡིན་པས་ནི་རྒྱ་གར་སྲིད་བློན་གྱིས་གཙོས་པའི་ད་འབྲེལ་ཡོད་ནས་ནི་ཕེབས་བསུ་ཞུས་གནང་བ་དང་དེའི་སྐོར་ངོ་སྤྲོད་གནང་སོང་ལ་དེ་དང་འབྲེལ་ཡོད་ཐོག་ནས་ད་ཟླ་བ་གསུམ་པའི་ཚེས་སུམ་ཅུ་སོ་གཅིག་ཉིན་མོ་དེ་ཨ་ནི་རྒྱ་གར་གྱི་ས་མཚམས་ལ་ཞབས་སོར་འཁོད་ཐུབ་པ་བྱུང་གནང་བ་དང་རྒྱ་གར་གྱི་སྲིད་བློན་ནས་ཡིན་ནའི་ཕེབས་བསུའི་གསུང་འཕྲིན་གནང་པའི་སྐོར་ལ་ཏག་ཏག་ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ངོ་སྤྲོད་འདུག་སེ་ཅིག་གནང་ཤག། ད་སྤྱི་ཟླ། བཞི་པའི་ཚེས་པ་གསུམ་གྱི་ཉིན་ག་འདི་རེད། འདི་ཚོགས་བསྡད་པ་རེད Parliament ཚོགས་བསྡད་པ་རེད་འཐུས་མི་མང་ང་གཅིག་གིས་མི་མང་དག་ཆོས་ཚང

མ་ས་ནི་ཀྲལ་ལོ་མོ་ལྟ་ནི་འཇུ་སི་གི། ད་ལྟ་པཎྜི་ཏ་ནེ་རུས་ནི་འདི་གནང་སོང། Parliament ནང་གསུང་བཤད་ཅིག་གནང་སོང། གསུང་བཤད་དེ་ནང་ལ་ཏཱ་ལའི་བླ་མ་ནི་སྐུ་ལ་སྙུན་གཞི་མེད་པ། དེ་ཕེབས་ཡོད། རྒྱ་གར་གི་ག་རེ་ཟེར་རྒྱ་གར་ས་མཚམས་ལ་ཕེབས་ཡོད། ས་མཚམས་ལ་ཕེབས་ཡོད་ནི་རྒྱ་གར་གཞུང་གིས་དགའ་བསུ་ཞུ་རྒྱུ་ཡིན། ནི་ཏཱ་ལའི་བླ་མ་སྐུ་འཁོར་དེ་ག་འདི་སྒང་ག་ལ་སྐྱོབ་བཅོལ་བྱས་ནས་དགའ་བསུ་ཞུ་རྒྱུ་ཡིན། ཅེས་ནི།

གྲོས་ཚོགས་ནང་ནང་ནས་ཕྲན་ལ་ཞལ་པར་གནང་གསལ་ས་དེ Parliament ནང་ནས་ནས་བཏང་གི། ད་ལྟ་གྲོས་ཚོགས་འོག་མའི། ཚོགས་འདུར། སྲིད་བློན་ནེ་རུ་མཆོག་ནས་ཏཱ་ལའི་བླ་མ། སྤྱི་ཟླ་གསུམ་པའི་ཚེས་ཉེར་དགུ་ཉིན། རྒྱ་གར་ལ་སྐྱོབ་བཅོལ་དུ་ཕེབས་ཆོག་པའི་རེ་འདུན་ཞུ་སྐུལ་གནང་འབྱོར་ལ་ཕེབས་དུས་ཞལ་བཞེས་གནང་བ་ལྟར། སྤྱི་ཟླ་གསུམ་པའི་ཚེས་སུམ་ཅུ་སོ་གཅིག་གི་ཉིན་ཏཱ་ལའི་བླ་མ་སྐུ་བདེར་རྒྱ་གར་གྱི་ས་མཚམས་སུ་ཕེབས་འབྱོར་གནང་ཟིན་པ་དང། སྐུ་འཁོར་རྣམས་རྒྱ་གར་གཞུང་གི་སྐུ་མགྲོན་དང་དགའ་བསུ་དང་དགོས་མཁོ་རྣམས་གོ་སྒྲིག་ཞུ་རྒྱུ་ཡིན་ཞེས་གསུངས་སོང་བ་གྲོས་ཚོགས་འཐུས་མི་རྣམས་ནས་མགྲིན་དབྱངས་གཅིག་གྱུར་གྱིས་བཀྲ་ཤིས་བདེ་ལེགས་ཞུས་སོང་ས། ཞེས་གསུངས་པར་ལམ་སེང་སྲིད་ཚབ་ལ་ཞུས་པར་དེ་སྐབས་སྲིད་ཚབ་མཆོག་ཞལ་འདོན་གྱི་ཕྱག་དཔེ་ཞིག་སྐུ་པང་དུ་ཉར་བཞུགས་འདུག་པ་གསན་མ་ཐག་ཡར་བཞེངས་ཏེ་ཕྱག་དཔེ་ཕྱག་ཏུ་བཞེས་ནས་ཆོག་ཤོས་བཀྲ་ཤིས་བདེ་ལེགས་ཞེས་གསུང་ཤུགས་ཆེན་པོས་གསུངས་པ་དང་ཆབས་ཅིག་སྐོར་བ་ཁ་ཤས་བསྐྱོན་སོང་ས། དེ་འཕྲལ་རང་ཅག་ཚང་མས་སྨྲ་མི་ཤེས་པའི་དགའ་སྤྲོའི་ངང་ལྡི་ལིར་ཡོད་པའི་བོད་རིགས་ཚོར་དེ་དེ་དོན་ལམ་སེང་བརྡ་ཁྱབ་བྱས་ཏེ་ད་ཆ་ཕེབས་བསུ་ཞུ་རྒྱུ་དང་བཅས་ཚང་མ་དོ་ནུབ་རང་ཀ་རྡོར་ཁུལ་ལ་ཐོན་རྒྱུ་བྱས་པ་ཡིན་ས། འདི་ནས། སྤྱི་ཟླ་བཞི་པའི་ཚེས་ལྔ་ཉིན་གོང་ས་ཆེན་པོ་སྟོན་འཁོར་རྣམས་མོན་རྟ་དབང་དགོན་དུ་ཕེབས་འབྱོར་གནང་སྐབས་གྲྭ་དམངས་དང། ཡུལ་མི། སེར་ནག་སོགས་ཕེབས་བསུ་གཟབ་རྒྱས་ཞུས། དེ་ནས་རྒྱ་གར་ཕྱི་རྒྱལ་ལས་ཁུངས་ཀྱི་དྲུང་ཡིག་སྐུ་གཞོན་སྔོན་ལྷ་སར་གཞུང་ཚབ་ཏུ་ཕེབས་མྱོང་སྐུ་ཞབས། PN། Menon། ནས་སྲིད་བློན་ནེ་རུས་གནང་བའི་རླུང་འཕྲིན་ཞིག་འབུལ་གནང་དང། དེའི་ནང་ལ། ང་དང་ངའི་ལས་རོགས་ཚོས་ཁྱེད་ལ་དགའ་བསུ་ཞུ་རྒྱུ་དང། རྒྱ་གར་དུ། ཐར་ཕེབས་ཐུབ་པར་བཀྲ་ཤིས་བདེ་ལེགས་ཡོད། ཁྱེད་དང་ཁྱེད་ཀྱི་སྐུ་འཁོར་ཚོ་རྒྱ་གར་ནང་དུ་བཞུགས་རྒྱུའི་མཐུན་རྐྱེན་བྱེད་དགོས། ང་ཚོས་དགའ་སྒྲུབ་ཞུ་རྒྱུར་ཐེ་ཚོམ་མེད་ས། འཚམས་འདྲི་བཅས་ཞེས་གསལ་ཡོད་རེད་ས། དེ་ལ་ཐུགས་རྗེ་ཆེ་ཞེས་བཀའ་འཕྲིན་ཡང་གནང་ཡོད་པ་རེད། དེ་སོང་ཀ་མེང་རྫོང་སྡེའི་སྲིད་དོན་སྤྱི་ཁྱབ་སྐུ་ཞབས་ཧར་མན་དྷི་སིང་ལྕམ་བཅས་ཀྱང་ཕེབས་བསུ་བཅར་ཏེ་རྟ་དབང་ནས་ཏེ་ཛི་པུར་མ་ཕེབས་བར་གོང་ས་ཆེན་པོའི་གསོལ་ཆས་ཚང་མ་ལྕམ་རང་ནས་གཙང་སྦྲ་བཅས་དད་གུས་ཆེན་པོས་བཟོ་གནང་སྒྲུབ་གནང་མཛད།

བཀའ་སློབ་གནང་མི་སྐུ་ཞབས་ཀེ་ཨེལ་མེ་ཏཱ་མཆོག་ནས་ཀྱང་ཕེབས་བསུ་ཞུ་རུ་ཕེབས་དེར་བཞུགས་ཞག་བརྒྱད་སྐུ་ངལ་གསོས་རྗེས། སྤྱི་ཚེས་བཅོ་བརྒྱད་ཉིན། ཏེ་ཛི་པུར་མེ་འཁོར་བབས་ཚུགས་སུ་ཆིབས་བསྒྱུར་བསྐྱངས། སྲིད་ཚབ་ཟུར་པ་ཀླུ་ཁང་པ་ན་གཡུ་ཐོག་བཀའ་ཚབ་གཡུ་ཐོག་གཉིས་ཕེབས་བསུའི་མཇལ་དར་འབུལ་གནང་ཐོག་ས་ང་ཚོ་བཏང་མ་བྱུང། དེང་སང་རྒྱ་གར་གཞུང་གིས་ང་ཚོ་བཏང་མ་བྱུང་ང་ཚོས་འགྲོ་གི་ཡིན་ཟེར་ནས་ལབ་པ་ཡིན་ཏེ་སྲིད་ཚབ་གཉིས་ཕེབས་པ་མ་གཏོགས་ང་ཚོ་བཏང་མ་བྱུང་དེང་སང་ང་ཚོ་སི་ལི་གུ་རི་མ་གཏོགས་ཅིག་ཡར་ཏེ་ཛི་པུར་ལ་འགྲོ་རྒྱུ་མ་བྱུང། ཕེབས་བསུ།

ཁས་ལེན་བྱོས་ཡོད་མིན་དེ་ལྔ་བཅུ་ང་གཅིག་ནས་ལྔ་བཅུ་ང་དགུ་བར་དུ་མཉམ་འབྲེལ་ལུ་ཕྱིན་བསྡད་ཡོད་ར་བ། ལོང།
ད་ཐེངས་ནམ་རིང་སྒྲུང་གིས་མ་འཁྱོལ་བ་ཡིན་པར་སོང་ཙང་བོད་རང་བཙན་ཡིན་གསུང་ཡས་དེ་ཐོག་མ་གསུང་ས་དེ་ལྷུན་རྩེ་རྫོང་རེད་འདུག་དེ་ན་ང་རང་གིས་བལྟས་པའི་ཡིག་ཆ་དེ་ཚོ་ལ་བཤད་ལུགས་བྱ་བ་ཡིན་ན། ད། ཡིན་པ་ཡིན་ན་ལ་ད་རྒྱལ་སྤྱིའི་ཐོག་ལ་ཕར་འགྲེལ་བཤད་རྒྱག་ཡའི་བརྒྱུད་རིམ་ཡང་ག་རེ་ཟེར་ན་རང་བཙན་རེད་དེ་བས་ན་ལྔ་བཅུ་ང་གཅིག་ལ་དེ་འདྲ་བཞག་འདུག་བ་སའི་གནས་ཚུལ་དེ

མི་ཚེའི་ཐོག་ལ་དགའ་སྡུག་སྐྱོ་གསུམ་གྱི་ཉམས་མྱོང་མང་པོ་བྱས་རྗེས་ཅིག་ཁོག་རྒྱ་ཡངས་པོ་ཆགས་ཡ་དང་བློ་རྒྱ་ཆེན་པོ་ཆགས་ཡ་དང་འདི་འདྲས་ཀྱི་གནས་ཚུལ་བརྗོད་རོགས་ཨ། ད་རྒྱལ་བ་རིན་པོ་ཆེ་ནི་གཞི་རྩའི་ད་ལྟ་བསམ་གྱིས་མི་ཁྱབ་པའི་གི་ཅིག་ང་ཚོ་དང་འདྲ་གི་རྩ་བ་ཉིད་ནས་མ་རེད་དེ་ཡིན་ན་ལ་ཡང་གང་ཅིའི་སྐུ་ལས་ཞེ་བོ་ཅིག་དཔེ་བཤད་ན་དེ་རྒྱལ་བ་རིན་པོ་ཆེ་རང་གི་ད་ག་རང་གསུངས་གནང་ཡོད་པར་ང་ཚོས་གི་དཔེ་བཤད་ན་རོགས་ཞེ་ད་ཚུར་ཆིབས་བསྒྱུར་གནང་དུས་སྐབས་སུ་ཁ་ཤས་ཀྱིས་ང་ཚོས་ད་ད་ལུམ་པ་ལ་ལ་ཉེ་བོ་རེད་ལ་དེ་ནས་ཆིབས་བསྒྱུར་གནང་རྒྱུ་ལོ་ཆོར་ཁ་ཤས་ནི་ང་ཚོ་ཤེད་གྲོང་བརྒྱུད་ནས་བྱེ་ལ་ལ་ཉེ་བོ་དེ་ནས་ཆིབས་བསྒྱུར་གནང་རེ་སེ་ཞབས་གྲས་ཚོ་ཡང་ལབ་གསུང་ལུགས་གཉིས་འདུག་ད་ཐུག་ཆེ་ན་དངོས་གནས་བྱས་ན་ལུམ་པ་ལ་ཆིབས་བསྒྱུར་གནང་ཡོད་ས་རེད་ཨེ་རྒྱུ་མཚན་ག་རེ་ཟེར་ན་སྔོན་མ་ཚོགས་ཆུང་སྨོན་ལམ་ཚར་བའི་རྗེས་ལ་ཕར་བསམ་ཡས་ངོས་ལ་གླུད་རྫོང་གི་འདུག་བ་མི་བཏང་གི་འདུག་བ་གླུད་མི་དེ་འདྲ་པ་བཏང་གི་འདུག་བ་དེ་བཏང་ཡས་དེ་སྔོན་མ་ཤེས་གྲོང་བརྒྱུད་ཀྱི་བྱེ་ལ་བརྒྱུད་ཀྱི་འགྲོ་གི་ཡོད་ས་རེད་བ་བྱས་ཙང་ས་གནས་འདི་གི་མི་འདི་གི་མི་ཅིག་ཡོད་རེད་ད་མི་འདི་མིང་ཡང་ང་ཏག་ཏག་དྲན་པ་གསོས་གི་མི་འདུག་དེ་ད་འདི་གིས་རྒྱལ་བ་རིན་པོ་ཆེས་སྐབས་དེ་ནས་གསུང་ཡ་ཏག་བྲིས་ཉེས་དེ་ས་གནས་འདི་གི་མི་དེ་རེད་ས་གནས་མི་རེད་གསུང་ཡ་ཅིག་ཡོད་རེད་ཁོ་རང་གི་ག་རེ་གསུང་ཡོད་རེད་ཟེར་ན་དེ་ཏག་པ་རེད་ཅིག་ང་ཚོས་དེ་འདྲ་ཞིག་འགྲོ་བསྡད་གི་ཡོད་རེད་གླུད་ཅིག་ཕྱིན་གྱིས་རྐྱེན་ངན་བཟོ་མ་རེད་བས་ཨ་ནི་དེ་ལས་མ་ཕེབས་ཅིག་དེ་ལན་ལུམ་པ་ལ་ལས་ཕེབས་རོགས་གནང་ཟེར་གསུང་ཅིག་ད་དེ་ལ་རྣམ་རྟོག་ལུས་སྦྱོར་བ་དེ་ག་རེ་ཟེར་ན་ད་ཅིག་སྤྱི་བཏང་གི་ནམ་རྒྱུན་ང་ཚོས་ལམ་ཀ་ད་བྱས་ན་བྱེ་ལ་ཡག་པོ་འདུག་ལུམ་པ་ལ་ལས་ཁྲིད་ཅིག་དེ་གི་རྩེ་དེ་ནས་ལ་དེའི་རྩེ་དེ་ནས་རྒྱལ་བ་རིན་པོ་ཆེས་པོ་ཏ་ལ་མཇལ་ཏེ་ཐ་མ་དེར་ད་རྟ་དེ་ཚུར་སྐོར་གནང་སོང་གསུངས་ས་ཁོ་རང་གི་ཞབས་ཕྱི་དེ་གི་འདི་འདྲས་གི་ཅིག་འདུག་ཨ། སྐབས་དེ་དུས་རྒྱལ་བ་རིན་པོ་ཆེ་ཨ་ནི་ཐུགས་ལ་ཅིག་ད་ང་ཚོ་ཞེ་ས་མ་ཞུས་ན་དངངས་སྐྲག་ལངས་གོ་མ་རེད་བས། འོ་འདི་འདྲས་གི་ཅིག་ཆེན་པོ་ཞེ་བོ་བྱུང་སོང་ཟེར་ན་ཞེ་བོ་བྱུང་སོང་ཡང་སེ་ཡང་སེ་གསུངས་བསྡད་གི་འདུག་ཨ།
བྱས་ཙང་འདི་འདྲས་ཅིག་བྱོས་འོང་ཡོར་བ་ད་ཡིན་ན་དེ་རྒྱལ་བ་རིན་པོ་ཆེ་དེ་འདྲ་བྱུང་བ་དེ་གསུངས་ས་ཁྱོན་ནས་ཡོད་མ་རེད།

ལྷོད་ལྷོད་ལུ་ཆགས་ཡ་བྱུང་ང་ཚོ་མི་ཕལ་པ་ལ་འདུག་ཨ་ཅིག་སོ་སོ་མ་འགྲིག་པའི་གནས་ཚུལ་མང་པོ་བྱུང་བ་ན་གྲོགས་པོ་གྲོགས་མོ་ལ་ཅིག་འཛོམས་ཅིག་ཕར་ཚུར་ཅིག་སྙིང་གཏམ་ལུ་ཅིག་ཕར་ཚུར་བཤད་བ་དེ་སྡུག་བསྔལ་དེ་སེལ་ཅིག་ཅིག་མི་ལ་བཤད་ཚར་ན་ལྷོད་ལྷོད་ཆགས་ཡ་ལ་བྱོས་འདུག་ཨ་ང་ཚོའི་གནས་ཚུལ་ཅིག་བྱས་ཙང་དེ་ལྟ་བུ་ཅིག་ཆགས་བསྡད་ཡོད་རེད་བསམ་ང་རང་གི་ཚོར་སྣང་ལོ་དེ་འདྲ་ཡོང་བསྡད་གི་འདུག་ག་ཚོད་ན་ཁོ་རྒྱལ་སྤྱིའི་ཐོག་ལ་ཨ་ལེ་ག་ཚོད་ཅིག་ཚུར་རྒྱལ་སྤྱི་གི་དཀའ་སྡུག་ལ་རོགས་པ་བྱེད་ཀྱི་ཡོད་མིན་ལ་མ་ལྟོས་པའི་ཅིག་བཤད་ས་ལུ་ཅིག།

ནང་དོན་བོད་གཞུང་ཆབ་སྲིད་ཀྱི་འཛིན་སྐྱོང་ཚང་མ་བོད་རང་གིས་བྱས་པ་ལས་རྒྱ་མིས་བྱས་པའི་ལོ་རྒྱུས་མེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོ་རྒྱ་ནག་གཞུང་གི་དབང་ཤེད་ལ་བརྟེན་ནས་གྲོས་ཆོད་དོན་ཚན་བཅུ་བདུན་པ་ཞེས་པ་འདི་མི་རྒྱག་ཐུ་མེད་བྱུང་བའི་ནང་ལའང་བོད་ནང་ངོ་རང་བཙན་གཙང་མ་ལོངས་སུ་སྤྱད་ཆོག་པ་དང་ཆོས་དང་གོམས་གཤིས་ཏཱ་ལའི་བླ་མའི་དབང་ཆ་བཅས་བསྒྱུར་བཀོད་མི་བྱེད་པ་གསལ་པོ་འཁོད་ཡོད། ངོས་དང་བོད་གཞུང་ནས་གྲོས་ཆོད་དོན་ཚན་བཅུ་བདུན་ལ་གང་ཐུབ་ཅི་ཐུབ་ཀྱིས་བརྩི་འཇོག་བྱས་ན་ཡང་རྒྱ་ནག་དབང་འཛིན་པ་ནས་ཐེ་བྱུས་མུ་མཐུད་ཇེ་ཆེར་བཏང་སྟེ་གྲོས་ཆོད་ལ་རྩིས་མེད་མང་པོ་བྱས་རྐྱེན། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔའི་ནང་མདོ་ཁམས་ཕྱོགས་སུ་ངོ་རྒོལ་དམག་འཁྲུག་གི་འགོ་ཚུགས། རྒྱ་དམག་གིས་དྲག་པོའི་ཐོག་ནས་སྡེ་དགོན་མང་པོ། མེད་པར་བཟོས། བླ་མ་དང་གྲྭ་པ། མི་སྐྱ་ཕོ་མོ་མང་པོ་བསད། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་གི་ལོར་བོད་རང་སྐྱོང་གྲ་སྒྲིག་ཨུ་ཡོན་ལྷན་ཁང་བཙུགས་ཀྱང་ལས་བྱེད་པ་མིང་སྟོང་ཙམ་ལས་དབང་སྤྱོད་ཡོངས་རྫོགས་རྒྱ་མི་རང་གི་ལག་པར་ཡོད་པ་རེད་ཅེས་དང། ཡང་ཉེ་དུས་རྒྱ་མིས་དམག་སྒར་ནང་སྔར་སྲོལ་དང་མི་མཐུན་པའི་གཟིགས་མོར་གདན་འདྲེན་ཞུས་པ་དེ་ལ་ཕེབས་རྒྱུ་ཡིན་ཡང་ལྷ་ཞོལ་མི་མང་ཚོས་ཉེན་འགན་ཆེ་མཐོང་གིས་མི་ཁྲི་ཕྲག་མང་པོས་གཟིགས་མོར་ཕེབས་རྒྱུ་བཀག་འགོག་དང་ཕོ་བྲང་ལ་སྲུང་སྐྱོབ་བྱས་པ་རེད། དེའི་སྐབས་རྒྱ་མི་དང་བོད་མི་དབར་ཞི་བའི་ཐོག་ནས་རྩོད་རྙོག་འཇགས་ཐབས་ལ་འབད་བརྩོན་བྱས་ཀྱང་རྒྱ་མིས་དམག་མི་མང་པོ་ལྷ་སར་འོར་འདྲེན་དང་སྤྱི་ཚེས་བཅུ་བདུན་ཉིན་མེ་སྒྱོགས་མདེལ་གཉིས་ནོར་གླིང་ཐོག་ཞུས་པ་ལྟར་ངས་མོས་མཐུན་གྱིས་ཐག་གཅོད་བྱས་པ་ལས་ལོག་སྤྱོད་མི་མང་ནས་བཙན་འཁྲིད་བྱས་པ་མིན་ཞེས་དང། རྒྱ་གར་གཞུང་གིས་སྐྱབས་བཅོལ་དང་འགན་བཞེས་ས་མཚམས་ཀ་འཛམ་མ་ནི་ནས་བཟུང་རྒྱ་གར་གཞུང་དང་མི་མང་ནས་སྲུང་སྐྱོབ་དང་དགའ་བསུ་ཟབ་རྒྱས་གནང་བར་ཐུགས་རྗེ་ཆེ་གསུངས་ཡོད་པ་རེད། ལགས་འོང། ད་འདི་ནས་ནི་སྟོབས་ལགས་ཡང་ང་རང་ཚོ་བོད་ཀྱི་ད་ལོ་རྒྱུས་ཀྱི་ནི་དུམ་བུ་གསར་པ་གཅིག་གི་ཆགས་ཡོད་རེད་ལ་ནི་བོད་གཞིས་བྱེས་གཉིས་ཀྱི་བོད་མི་ཚོའི་ངོས་ནས་ཞུས་པ་ཡིན་ནའི་ད་སྐབས་དེ་དུས་ཡིན་པས་ན་ལུང་པ་ཁ་འཐོར་བ་མ་ཚད་ནང་མི་མི་སྒེར་སོ་སོ་སོ་མང་པོ་གཅིག་ལ་ད་དུས་ད་ལྟ་བར་ལ་ཤུགས་རྐྱེན་སྤྲད་བསྡད་པ་ཅིག་ནང་མི་ཁ་འཐོར་འགྲོ་ཡག་འདི་ཡིན་པས་ན་མི་གཅིག་གི་མི་ཚེའི་ངོས་ནས་ཞུས་པས་ན་ད་ཐབས་སྐྱོ་ཤོས་འདི་ཆགས་བསྡད་ཡོད་རེད་ད་ཡིན་ནའི་རྒྱལ་བ་རིན་པོ་ཆེ་ནི་རང་དབང་གི་ལུང་པའི་ནང་ལོགས་ལ་རྒྱ་གར་ནང་ལོགས་ལ་བཙན་བྱོལ་ལ་ཕེབས་ཐུབ་པ་འདིའི་དབང་གིས་ད་བོད་ནང་ལོགས་ལ་ཡོད་པའི་ནི་བོད་མི་ཚོ་གཅིག་གི་སེམས་ཀྱི་ད་རེ་བ་བཅོལ་ས་ཡང་དུས་ད་ལྟ་བར་ལ་གནས་བསྡད་པ་གཅིག་གི་ཆགས་ཀྱི་ཡོད་རེད་བ་བྱས་ཙང་འདིས་ནི་ལོ་རྒྱུས་ཀྱི་ཐོག་ནས་ཞུས་པ་ཡིན་ན་ད་ད་ལྟའི་མི་རབས་ཚོས་ངེས་དགོས་པའི་ད་ལོ་རྒྱུས་ཀྱི་གནས་ཚུལ་གལ་ཆེ་ཤོས་འདི་སྟོབས་ལགས་ཀྱིས་ག་འདི་རང་གཅིག་ངོས་འཛིན་གནང་གི་ཡོད་ན། ང་བ་དྲོད་ཁང་ལ་ད་ང་ཚོས་དེ་འདྲའི་མི་རབས་ཟེར་ན་མི་རབས་གསར་པ་ཟེར། རྒྱལ་བ་རིན་པོ་ཆེ་གི་ལོ་རྒྱུས་རང་བཞིན་གྱི་རྒྱལ་བ་རིན་པོ་ཆེ་ལ་རང་ཆས་སུ་ཡོད་པ་ཟེར་ན་འདྲ་གཅིག་ཤུགས་རྐྱེན་ཟེར་ན་འདྲ་གཅིག་བྱོས་རོ། ལགས་འོང། དེ་ངོས་འཛིན་ཡག་པོ་ཞིག་ང་ཚོས་གཞོན་སྐྱེས་ཚོས་ཅིག་ཐུབ་ཀྱི་མི་འདུག་བསམ་བསམ་རོགས་ཅིག་རྒྱལ་བ་རིན་པོ་ཆེ་གི་ཅིག་མེད་པ་ཡིན་ན་ང་ཚོའི་རྩ་དོན་འདས་ཀྱི་རེད་ཟེར་བཟོ་འདྲ་དང་རྒྱལ་བ་རིན་པོ་ཆེ་མ་བཞུགས་པ་ཡིན་པ་ན་ང་ཚོས་ང་ཚོའི་སྟུགས་སུ་ཅིག་ཆས་འགྲོ་གི་རེད་ཟེར་དང་རྒྱལ་བ་རིན་པོ་ཆེ་གི་རང་ཆས་སུ་ཡོད་པའི་གྱི་ཅིག་ནུས་པ་ཟེར་ན་འདྲ་དེ་ཁོ་ཚོས་ངོས་འཛིན་ཡག་པོ་ཞིག་ཐུབ་ཀྱི་མི་འདུག་རྒྱལ་བ་རིན་པོ་ཆེ་གི་བོད་མི་ས་ཡ་དྲུག་ཙམ་མ་ཟད་པའི་ད་དེ་འདྲ་གྱི་འཛམ་བུ་གླིང་རེད་རྒྱལ་སྤྱི་རེད་ལྷག་པར་དུ་སོག་ཡུལ་རེད་ཧི་མ་ལ་ཡའི་རི་རྒྱུད་རེད། འདི་ཚོ་ལ་ཡུལ་སྐྱོད་ཀྱི་ཤུགས་རྐྱེན་འབྱོར་བ་དེ་མི་ཐོག་མི་ཐོག་མི་ཐོག་མི་ཐོག་ནས་ཡོང་ཤར་གྱོད་ཕྱིར་བ། སྲོག་བློས་བཏང་ཐུབ་པའི་གི་འཕེལ་རྒྱས་ཀྱི་བག་ཆགས་འབྱོར་བ། རྒྱལ་བ་རིན་པོ་ཆེའི་ཆེད་དུ་སྲོག་བློས་བཏང་ཐུབ་པའི་རྒྱལ་བ་རིན་པོ་ཆེས་ག་རེ་གནང་གི་ཟེར་བ། འདིའི་གིས། ཤུགས་རྐྱེན་དེས་ཁོ་ཚོས་ཧ་གོ་མི་འདུག། དེ་རྒྱལ་བ་རིན་པོ་ཆེ་གཅིག་གནས་ཁར་ཟེར་ན་ད་ལོ་སུམ་བརྒྱ་དྲུག་ཅུ་གི་གཞུང་ཟེར་རྒྱུ་གི་རྒྱུན་གཅིག་གི་རྒྱལ་བ་རིན་པོ་ཆེ་གི་སྐུ་གཟུགས་ཟེར་ན་འདྲ་ཐུགས་ཟེར་ན་རྒྱལ་བ་རིན་པོ་ཆེ་ལ་ཕར་ཐིམ་བསྡད་ཡོད་རེད་དེ་གི་རྒྱུན་དེ་དེའི་ཐོག་ནས་རྒྱ་ནག་གི་ཅིག་རྒྱལ་བ་རིན་པོ་ཆེ་གི་ཅིག་གནད་དོན་ཐོག་ལ་རེད་རྒྱལ་སྤྱིའི་གི་རྒྱལ་བ་རིན་པོ་ཆེ་གནད་ཐོག་ལ་རེད་ཁོ་ཅིག་ལོ་སུམ་བརྒྱ་དྲུག་ཅུ་གི་གཞུང་རྒྱུན་འཛིན་བྱེད་མཁན་གི་དགའ་ལྡན་ཕོ་བྲང་ཟེར་མཁན་དེ་གི